ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་གཅིག་རེས་གཟའ་སྤེན་པའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་ཁག་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འདི་ག་ཨ་མི་རི་ཀའི་རྒྱལ་ས Washington ནང་ཉིན་གྲངས་ལྔའི་རིང་གི་གཞུང་འབྲེལ་འཚམས་གཟིགས་ཁག་ལེགས་གྲུབ་ཟིན་པའི་རྗེས་སུ། དེ་རིང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇེར་སིའི་ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་འཆར་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་ཀྱི་ཆོས་དང་རིག་གཞུང་གིས་ཕྱི་རྒྱལ་སློབ་མ་རྣམས་ལ་བག་ཆགས་བཟང་པོ་བཞག་གི་ཡོད་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་སྐབས་རིང་སྐུ་ངལ་གསོ་བའི་ཆེད་དུ་སྒང་ཏོག་དང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་འཆར་ཁག་ཕྱིར་འཐེན་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ། གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན།
ཐེངས་འདིའི་གསར་འགྱུར་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་གཉིས་ནས་སྙན་སྒྲོན་ཞུ་བ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་ཆོས་དེ་མིའི་སེམས་ནང་ཞི་བདེ་བསྐྲུན་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་རེད་ཅེས་མི་དམངས་མཇལ་ཁའི་སྐབས་སུ་བཀའ་གནང་འདུག། Buddha Dharma I think quite། useful to maintain our peace of mind། དེ་ཡང་ཁ་སང་སྤྱི་ཚེས་ཉི་ཤུ་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་དུ་རྒྱ་གར་བ་མཇལ་ཁ་བཅར་མཁན་ཞིག་ལ་ནང་ཆོས་དེ་མིའི་སེམས་ནང་ཞི་བདེ་བསྐྲུན་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་དང་དེ་ག་ནང་བཞིན་ནང་ཆོས་དེ་མིའི་བློ་རྒྱ་འཕེལ་ཡས་ཐོག་ཏུ་ཡང་ཕན་ཐོགས་ཆེན་པོ་ཡོད་པ་ནི་དཀའ་ངལ་གང་འདྲ་ཞིག་འཕྲད་ཀྱང་ནང་ཆོས་ཀྱི་ཐོག་ལ་བསམ་བློ་བཏང་བ་ཡིན་ན་དངོས་ཡོད་ཀྱི་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་རེད་ཅེས་བཀའ་གནང་འདུག་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་གནང་དོན་མགོན་པོ་གང་ཉིད་ཀྱི་ཉམས་མྱོང་ལ་གཞིགས་པ་ཡིན་ན་ངའི་རྒྱལ་ཁབ་ཤོར་བ་དང་ངའི་རང་དབང་ཤོར་བར་དངོས་ཡོད་ཀྱི་སྡུག་བསྔལ་ཆེན་པོ་ཡོད་ཀྱང་ནང་ཆོས་ལ་གཏིང་ཟབ་ཀྱི་བསམ་བློ་བཏང་བའི་དབང་གིས་དགའ་པོའི་ངང་ནས་བསམ་བློ་དེ་ཞི་བདེར་གནས་ཐུབ་པ་ཡོང་གི་འདུག་ཅེས་དང་ད་ཆ་ཕྱིའི་རྒྱལ་ཁབ་ཁག་ནང་མི་མང་ཚོས་ནང་ཆོས་ཀྱིས་མིའི་སེམས་ནང་ཞི་བདེ་ཇི་ལྟར་བསྐྲུན་བཞིན་ཡོད་པ་དང། དེ་ནང་བཞིན་ནང་ཆོས་ཀྱིས་མིའི་སེམས་ནང་གི་ཁོང་ཁྲོ་དང། ཕྲག་དོག་ང་རྒྱལ་སོགས་ནས་རྣམ་པར་རྒྱལ་ཐུབ་པ་ཡོང་གི་ཡོད་པ་ཤེས་རྟོགས་གསལ་པོ་བྱུང་ནས་ཕྱིའི་རྒྱལ་ཁབ་ཁག་ནང་ནང་ཆོས་ལ་ཐུགས་སྣང་གནང་མཁན་ཇི་མང་དུ་འགྲོ་བཞིན་ཡོད་པ་རེད། ནང་ཆོས་དེ་དཔེ་ཆ་ལྟ་ཀློག་བྱེད་པ་གཅིག་པུ་མ་ཡིན་པར། ནང་སེམས་ནང་ཞི་བདེ་བསྐྲུན་ཐབས་ཆེད་བསམ་བློ་རྒྱ་ཆེ་ས་ནས་གཏང་དགོས་པ་དེ་ཧ་ཅང་གི་གལ་འགངས་ཆེན་པོ་རེད་ཅེས་སོགས་བཀའ་གནང་འདུག་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ༸གོང་ས་སྐྱབས་མགོན་ཆེན་པོ་མཆོག་བར་ལམ་མགུལ་ཆམ་བཞེས་པ་དྭངས་བསྐྱེད་བྱུང་ཡོད་རུང་སྔོན་འཆར་ལྟར་དུས་ཐུང་ནང་ཕྱོགས་མཐར་ཆིབས་བསྒྱུར་གནང་ཚེ་སྐུ་གཟུགས་ལ་བརྡབ་གསིག་དང་འདུ་འཛོམས་ཆེ་སར་ཆམ་རིགས་སོགས་ཀྱི་ཉེན་ཁ་ཡང་ཡོད་པའི་རྐྱེན་གྱིས།

དེ་ཡང་དབྱིན་ཇིའི་སྦི་སྦི་སི་བརྙན་འཕྲིན་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་གར་གྱི་ཨིས་རོ་ཞེས་པའི་མཁའ་དབྱིངས་ལས་གཞིས་མཁའ་དབྱིངས་གོང་མའི་ནང་མཁའ་དབྱིངས་འཕུར་སྐྱོད་པ་དངོས་སུ་མ་བཏང་གོང་དེའི་ཚོད་ལྟའི་འཕུར་སྐྱོད་རིམ་པ་མང་པོ་བྱེད་འཆར་ཡོད་པའི་ཁོངས་ནས་ཚོད་ལྟ་ཐེངས་གཉིས་པ་འདི་ད་རིང་བྱས་ཡོད་པ་དང་དེ་ནི་གཙོ་བོ་མེ་ཤུགས་འཕུར་མདེལ་ནས་མཁའ་དབྱིངས་འཕུར་སྐྱོད་བྱེད་མི་ཚོ་ཉེན་ཁ་མེད་པར་ཕྱི་ལ་ཐོན་ཐུབ་དང་མི་ཐུབ་ཐད་རྔམ་སྟོན་བྱེད་ཕྱིར་བྱས་པ་ཞིག་ཡིན་འདུག། རྒྱ་གར་གྱི་མཁའ་དབྱིངས་ཞིབ་འཇུག་ལས་ཁང་ཚོགས་པ ISRO ཡི་ཚོགས་གཙོ S Somnath ལགས་ཀྱིས་ད་རེས་ཀྱི་ཚོད་ལྟའི་འཕུར་སྐྱོད་དེ་ལམ་ལྷོངས་ཆེན་པོ་བྱུང་བ་དེ་དགའ་ཚོར་ཆེན་པོའི་སྒོ་ནས་གསལ་བསྒྲགས་བྱེད་ཀྱི་ཡོད་ཅེས་ཚོད་ལྟ་དེ་ལེགས་གྲུབ་ཟིན་པའི་རྗེས་སུ་ཁོང་གི་ཕྱག་རོགས་རྣམས་ཀྱིས་དགའ་ཚོར་ཆེན་པོའི་སྒོ་ནས་དགའ་བསུའི་སྐད་སྒྲ་སྒྲོག་བཞིན་པ་དང་བསྔགས་བརྗོད་གནང་སྐབས་གསུངས་འདུག། རྒྱ་གར་གྱིས་ད་རེས་མཁའ་དབྱིངས་གོང་མའི་ནང་མི་གཏོང་རྒྱུའི་ཚོད་ལྟ་ཁག་ལམ་ལྷོངས་བྱུང་བ་དེ་ལ་བརྟེན་ནས་ལོ་རྗེས་མར་མི་གཟུགས་འཕྲུལ་ཆས robot གཏོང་ཐུབ་རྒྱུའི་ལམ་བུ་བཟོས་འདུག་ལ་ཡང་རྒྱ་གར་གཞུང་གིས་གོང་ཞུས་ལྟར་གྱི་ཚོད་ལྟ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་འཛམ་གླིང་གི་ས་གོ་ལ་འདིར་སྐོར་ར་བྱེད་མཁན་མི་གསུམ་ཡོད་པའི་མཁའ་གྲུ་ཞིག་གཏོང་རྒྱུ་ཡིན་ལུགས་བདུན་ཕྲག་སྔོན་མའི་ནང་གསུངས་པ་ལྟར་ད་ཆ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་ཕལ་ཆེར་གཏོང་བཟོ་ཡོད་འདུག་ལེགས་སྦྱར་གྱི་སྐད་ཐོག་མིང་བཏགས་པའི་རྒྱ་གར་གྱི་མཁའ་གྲུ Gaganyaan ཞེས་པའི་མཁའ་དབྱིངས་གོང་མར་མི་གཏོང་རྒྱུའི་ལས་གཞི་དེར་འགྲོ་སོང་ཧིན་སྒོར་དུང་ཕྱུར་དགུ་བཅུ་བཏང་ཡོད་པ་དང་མི་གསུམ་ལྡན་གྱི་མཁའ་གྲུ་དེ་འཛམ་གླིང་ལ་སྐོར་ར་བརྒྱབ་པའི་ཉིན་གསུམ་གྱི་རྗེས་སུ་ས་ཐོག་ལ་མར་འབབ་འཆར་ཡོད་པ་དང་གལ་ཏེ་ལས་དོན་དེ་ལམ་ལྷོངས་བྱུང་ཚེ་རྒྱ་གར་ནི་མཁའ་དབྱིངས་གོང་མའི་ནང་མི་གཏོང་ཐུབ་མཁན་ཨུ་རུ་སུ་དང་ཨ་རི་རྒྱ་ནག་གི་རྗེས་སུ་འཛམ་གླིང་ནང་གི་རྒྱལ་ཁབ་ཨང་བཞི་པ་དེ་ཆགས་རྒྱུ་ཡིན་པའི་གནས་ཚུལ་འདུག།
ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཉིན་ལྔའི་རིང་ཨ་རིའི་རྒྱལ་སའི་ནང་གི་གཞུང་འབྲེལ་འཚམས་གཟིགས་ལེགས་པར་གྲུབ་པའི་རྗེས་ཕྱི་ཚེས་ཉི་ཤུའི་ཕྱི་དྲོ་ཝ་ཤིང་ཏོན་ཌི་སི་ནས་མེ་འཁོར་བརྒྱུད་ནེའུ་ཡོག་ཏུ་ཕེབས་འབྱོར་བྱུང་མ་ཐག་ས་གནས་དེར་རྒྱ་ནག་གི་གནད་དོན་དབྱེ་ཞིབ་གནང་མཁན་མཁས་དབང་ཞིག་དང་མཇལ་འཛོམས་ཀྱིས་བོད་དོན་སྐོར་གླེང་གནང་འདུག་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་རིགས་ཚོགས་པས་ཇི་ལྟར་གྲ་སྒྲིག་གནང་བ་བཞིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེ་རིང་ནེའུ་ཡོག་ཕུན་ཚོགས་བདེ་གཤེགས་གླིང་ཚོགས་ཁང་དུ་སྔ་དྲོའི་ཆུ་ཚོད་དགུ་པ་ནས་དང་པོ་བར་མི་མང་ལ་བཀའ་སློབ་དང་དྲི་བ་དྲིས་ལན་གནང་རྒྱུ་ཡིན་པ་རེད་བཞག། དེ་ཡང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་མཛད་འཆར་དང་འབྲེལ་བའི་སྐོར་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་དོན། པཱ་ལི་སྲིད་སྐྱོང་མཆོག་གི་ད་ལན་དང་སྒྲིག་གཞིའི་གིས་ད་ལྟ་ཉི་མ་ལྔ་གི་མཛད་འཆར་དེ་སྤྲོད་པ་བཅས་ལ་ད་ད་ལྟ་དེ་ནིའུ་ཡོག་ལ་རེས་གཟའ་སྤེན་པའི་གི་ཞོགས་པའི་ལ་ཡ་ད་མི་མང་ལ་ཡ་བཀའ་སློབ་ལོ་འདེད་གནང་ཡ་རེད་དེ་ག་ནང་བཞིན་ཉིན་གུང་རྒྱབ་ལ་ད་ལྟ་དེ་རྒྱ་རིགས་ཀྱི་གཞོན་སྐྱེས་ཁག་ཅིག་མཉམ་དུ་གསུང་བཤད་གནང་ཡ་དང་ཕར་ཚུར་བཀའ་མོལ་གནང་ཡ་གི་མཛད་རིམ་གནས་ཚུལ་ཅིག་བསྒྲིགས་ཡོད་རེད་དགོང་དག་དེ་ཡ་ད་ནིའུ་ཡོག་བོད་རིགས་སྤྱི་མཐུན་ཚོགས་པས་གསོལ་ཚིགས་ཅིག་གི་འདི་ཅིག་གོ་སྒྲིག་ཞུས་བཞག། དེ་ནས་ཕྱི་ཚེས་ཉི་ཤུ་གཅིག་གི་ཉིན་རྒྱབ་ཆུ་ཚོད་གཉིས་པ་ནས་གསུམ་དང་ཕྱེད་ཀ་བར་ནིའུ་ཡོག་དང་ནིའུ་ཇར་སི་ཁུལ་གྱི་ཆོས་ཚོགས་དང་དགོན་པ་ཁག་གི་དབུ་ལས་ལྷན་རྒྱས་དང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་མཇལ་འཛོམས་དང་བཀའ་མོལ་གནང་རྒྱུ། དེ་རྗེས་ཡང་དབུ་མའི་ལམ་དང་བོད་ཀྱི་དོན་གཅོད་ལས་ཁང་ནས་གྲ་སྒྲིག་གནང་སྟེ་ནིའུ་ཡོག་ཏུ་ཡོད་པའི་ཐའེ་ཝན་ལྟེ་གནས་ཁང་གི་ཚོགས་ཁང་ནང་སྲིད་སྐྱོང་མཆོག་གིས་དེ་ཡོད་བོད་རིགས་དང་རྒྱ་རིགས་གཞོན་སྐྱེས་ཚོ་དང་མཇལ་མོལ་གནང་རྒྱུ། དེ་ནས་ནིའུ་ཡོག་ས་གནས་བོད་རིགས་ཚོགས་པས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཆེད་དུ་དམིགས་བསལ་གསོལ་སྟོན་དང་རིག་གཞུང་འཁྲབ་སྟོན་ཞིག་གོ་སྒྲིག་གནང་ཡོད་པ་ལྟར་དེའི་ཐོག་མཉམ་ཞུགས་གནང་རྒྱུ་ཡིན་པ་བཅས་ཡིན་པ་རེད། དེ་ནས་ཡང་རེས་གཟའ་ཉི་མའི་སྔ་དྲོ་ཐོག་མར་ནིའུ་ཡོག་ཉེ་འདབས་སུ་ཆགས་པའི་གྷེ་རི་སན་དུ་བོད་ཀྱི་ཐེབས་རྩའི་འགན་འཛིན་ལྷན་ཚོགས་མཇལ་འཕྲད་དང་ལྷན་འཛོམས་གནང་རྒྱུ། དེ་རྗེས་ཕྱི་དྲོ་ཁེ་ན་ཊི་ཁཊ་བོད་རིགས་སྤྱི་མཐུན་ཚོགས་པས་གྲ་སྒྲིག་གནང་བ་ལྟར་དེར་འདུས་མང་ཚོགས་ལ་བཀའ་སློབ་གནང་རྒྱུ་ཡིན་པ་རེད་བཞག་དེ་ནས་ཕྱི་ཚེས་ཉི་ཤུ་གཉིས་ཉིན་མེ་སི་ཆུ་སི་ས་གནས་བོད་རིགས་སྤྱི་མཐུན་ཚོགས་པས་གྲ་སྒྲིག་གནང་བ་བཞིན། དེ་ཡོད་བོད་མི་ཚོ་མཇལ་འཕྲད་དང་བཀའ་སློབ་གསུང་བཤད་གནང་གྲུབ་པའི་རྗེས་ལམ་སེང་ཨེ་ཐི་ཀཱའི་བོད་རིགས་ཚོགས་པས་གྲ་སྒྲིག་ཞུས་གནང་བ་བཞིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨེ་ཐི་ཀཱའི་བོད་རིགས་མི་མང་ལ་བཀའ་སློབ་གསུང་བཤད་གནང་རྒྱུ་དང་མཐོ་སློབ་ནང་གསུང་བཤད་གནང་རྒྱུ། དེ་བཞིན་ཨེ་ཐི་ཀཱར་ཡོད་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དཔེ་མཛོད་དང་རིག་གཞུང་ལྟེ་གནས་ཁང་དེར་མཇལ་ཁར་ཕེབས་རྒྱུ་བཅས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བྱང་ཨ་མེ་རི་ཀའི་ནང་གི་མཛད་འཆར་ཁག་མུ་མཐུད་སྐྱོང་གནང་བཞིན་ཡོད་པ་རེད།

ཡང་བོད་ཀྱི་ཆོས་དང་རིག་གཞུང་གིས་ཕྱི་རྒྱལ་སློབ་མ་ཚོར་བག་ཆགས་བཟང་པོ་བཞག་གི་ཡོད་སྐོར་བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང།
ཨ་མི་རི་ཀའི་ཨིན་ཏི་ཨ་ན་མངའ་སྡེ་ན་རྟེན་གཞི་བྱས་པའི་ཨར་ལམ་མཐོ་སློབ་ཏུ་སློབ་གཉེར་གནང་བཞིན་པའི་སློབ་མ་བཞིས་བཞུགས་སྒར་དྷ་རམ་ས་ལར་ཆེད་ཕེབས་ཀྱིས་དུས་ཡུན་ཟླ་བ་བཞི་ཙམ་རིང་ཁུལ་དེར་ཆགས་པའི་བོད་མིའི་ཁྱིམ་ཚང་དང་ས་རཱ་མཐོ་སློབ་བཅས་ཀྱི་ནང་གནས་བཞུགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་ཡུལ་སྲོལ་གོམས་གཤིས་སོགས་ལ་རྒྱུས་ལོན་གནང་བཞིན་འདུག་ཅིང། ཨ་མི་རི་ཀར་སྐྱེས་འཚར་བྱུང་བའི་སློབ་མ་ཧེ་ལ་རི་ལགས་ཀྱིས། བཀྲ་ཤིས་བདེ་ལེགས། ངའི་མིང་ལ་ཧེ་ལ་རི་ཡིན། ང་ལྟ་བུ་མཚོན་ན་མི་རིགས་འདྲ་མིན་གྱི་སྐད་ཡིག་སྦྱོང་རྒྱུར་དོ་སྣང་ཡོད། ད་རེས་ས་རཱ་མཐོ་སློབ་ཏུ་བོད་ཡིག་སྦྱངས་པས་ཧ་ཅང་གི་སྤྲོ་སྣང་བྱུང། བོད་ཀྱི་ཆོས་དང་རིག་གཞུང་དེ་ཐུན་མོང་མ་ཡིན་པ་ཞིག་རེད་འདུག་བོད་མི་ཚོ་ནི་མི་རིགས་དབྱེ་མེད་ཀྱིས་འགྲོ་བ་མི་ཚང་མར་འདུ་ཤེས་བཟང་པོ་བསྐྲུན་ཐུབ་མཁན་གྱི་མི་རིགས་ཤིག་ཡིན་པ་ཚོར་སྣང་བྱུང་བའི་ཁར་གཤིས་རྒྱུད་བཟང་པོ་ཡོད་པའི་མྱོང་ཚོར་བྱུང་ཞེས་འགྲེལ་བརྗོད་གནང་བྱུང། གོང་ཞུས་སློབ་མ་དེ་དག་ནི་ཁ་སྔོན་སྤྱི་ཟླ་བརྒྱད་པའི་ཟླ་མཇུག་ཏུ་བཞུགས་སྒར་རྡ་རམ་ས་ལར་ཕེབས་འབྱོར་ཟིན་ནས་ས་རཱ་མཐོ་སློབ་ཏུ་ཟླ་བ་གཅིག་ལྷག་རིང་བོད་ཀྱི་སྐད་ཡིག་ལ་སློབ་གཉེར་གནང་སྟེ་ད་ལྟའི་ཆར་ཁོང་རྣམས་བཞུགས་སྒར་ཁུལ་གྱི་བོད་མིའི་ཁྱིམ་ཚང་ཁག་ཏུ་གནས་སྡོད་ཀྱིས་བོད་མིའི་ལོ་རྒྱུས་དང་ཡུལ་སྲོལ་གོམས་གཤིས་བཟང་པོ་རྒྱ་ནག་གི་བཙན་གནོན། རང་དབང་འཐབ་རྩོད་སོགས་ཀྱི་གཏམ་རྒྱུད་ལ་རྒྱུས་ལོན་གནང་མུས་ཡིན་འདུག། ཨ་མི་རི་ཀའི་ཏྲེག་སིས་མངའ་སྡེ་ནས་ཡིན་པའི་གྷས་ལགས་ཀྱིས། I feel motivated. བོད་མིའི་ཁྱིམ་ཚང་ནང་དངོས་སུ་གནས་སྡོད་བྱས་ནས་བོད་མིའི་ཡུལ་སྲོལ་གོམས་གཤིས་དང་བཙན་བྱོལ་ལ་ཇི་ལྟར་གྱར་བའི་ལོ་རྒྱུས་སོགས་ལ་རྒྱུས་ལོན་བྱས་པའི་སྐབས་འདིར་ཡོད་པའི་བོད་མི་མང་པོ་ཞིག་ཆུང་དུས་ནས་རང་གི་ཕ་མ་སྤུན་མཆེད་དང་ཁ་བྲལ་ཏེ་བཙན་བྱོལ་དུ་ཡོང་དགོས་བྱུང་འདུག་ཀྱང་ད་དུང་སེམས་ཤུགས་མ་ཆག་པར་རང་གི་རྐང་པ་སྒང་ལ་ལངས་ཏེ་མུ་མཐུད་རང་དབང་འཐབ་རྩོད་བྱེད་མུས་རེད་འདུག་ལ་མི་རིགས་ཀྱི་ལ་རྒྱ་སོགས་བརྟན་པོ་འདུག་པས་ང་རང་ལ་ཡང་སེམས་འགུལ་ཆེན་པོ་ཐེབས་བྱུང་ཞེས་འགྲེལ་བརྗོད་གནང་བྱུང། གོང་ཞུས་ལས་གཞི་འདི་ནི་བཞུགས་སྒར་ཉེ་འདབས་སུ་ཆགས་པའི་ས་རཱ་མཐོ་སློབ་དང་རྡ་ས་རིགས་ལམ་སློབ་གཉེར་ཁང་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་ས་རཱ་མཐོ་སློབ་ཀྱི་སློབ་དཔོན་གཞོན་པ་དགེ་བཤེས་བསྟན་འཛིན་དམ་ཆོས་ལགས་ཀྱིས་གཙོ་འགན་བཞེས་ཏེ་ད་བར་ལོ་ངོ་བཅུ་ཕྲག་གཅིག་ལྷག་ཕྱིན་འདུག་ཅིང། ལས་གཞི་དེའི་ནང་མཉམ་ཞུགས་གནང་མཁན་ཕྱི་རྒྱལ་སློབ་མ་མང་པོ་ཞིག་རང་ཡུལ་དུ་ཕྱིར་ལོག་གནང་བའི་རྗེས་བོད་མིའི་འཐབ་རྩོད་ལ་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱབ་སྐྱོར་གནང་བཞིན་འདུག

I'm going to do more research about it.
ངས་འཛམ་གླིང་གནམ་གཤིས་འགྱུར་ལྡོག་དང་ཁོར་ཡུག་སོགས་ཀྱི་ཐད་སློབ་གཉེར་བྱེད་མུས་ཡིན་པ་མ་ཟད་ཞོར་དུ་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་འགུལ་སྤེལ་གྱི་ཡོད། རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་བའི་གནས་ཚུལ་ཁག་དེ་སྔ་གོ་མྱོང་ཡོད་པ་ལས་གཏིང་ཟབ་ཤེས་རྟོགས་མེད། དེར་བརྟེན་ད་རེས་རྡ་རམ་ས་ལར་དངོས་སུ་ཡོང་སྟེ་བོད་ནང་གི་ཁོར་ཡུག་གནས་སྟངས་དང་ལྷག་པར་དུ་བོད་ཀྱི་འཁྱགས་རོམ་རྣམས་བཞུར་བ་ཡིན་ན་ཨེ་ཤི་ཡའི་ཡུལ་མི་ཚོར་ཤུགས་རྐྱེན་ཇི་ལྟར་ཐེབས་མིན་སོགས་ཀྱི་ཐད་ཉམས་ཞིབ་དང་རྒྱུས་ལོན་བྱ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་གོང་ཞུས་ཕྱི་རྒྱལ་སློབ་མ་དེ་དག་ཟླ་བ་བཞི་ཙམ་རིང་རྡ་རམ་ས་ལར་བཞུགས་པའི་རིང་འདིར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཞུ་རྒྱུར་གཙོས་པའི་བོད་མིའི་སྒྲིག་འཛུགས་དང་གཞུང་ཁུངས་མིན་པའི་ཚོགས་སྡེ་ཁག་དང་དེ་བཞིན་མཚོ་པདྨ་དང་སྦིར་བཀྲ་ཤིས་ལྗོངས་སོགས་བོད་མིའི་གཞིས་སྒར་ཁག་ཏུ་གཟིགས་སྐོར་ཕེབས་ཀྱི་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ལྷོ་དབུས་ཨར་ཀན་སཱས་མངའ་སྡེའི་གཞུང་གིས་མངའ་སྡེ་དེའི་ནང་གི་རྒྱ་ནག་གཞུང་འབྲེལ་ཁེ་གཉེར་ལས་ཁང Syngenta ལ་བདག་པའི་ཞིང་ས་རྒྱ་ཁྱོན Hectare བརྒྱ་དང་དྲུག་ཅུ་བྱས་པ་དེ་ལོ་གཉིས་ཀྱི་ནང་ཚུད་ལ་མངའ་སྡེའི་གཞུང་ལ་ཕྱིར་ཚོང་དགོས་པའི་བཀའ་བཏང་བ་དེར་རྒྱ་ནག་གཞུང་འབྲེལ་གསར་ལམ་ཁོང་ཁྲོ་དྲག་པོ་ལངས་འདུག་ཨ་རིའི་གཞུང་གིས་ཞིང་ས་ཁག་ཕྱིའི་རྒྱལ་ཁབ་ཁག་ནས་བདག་བཟུང་བྱས་པ་ཁག་ལ་སེམས་འཚབ་ཡོད་སྟབས་དེ་ཚོའི་ཐོག་དམ་དྲག་བྱ་རྒྱུའི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་གནང་བ་དེ་ཨར་ཀན་ས་མངའ་སྡེས་ལག་ལེན་བསྟར་གནང་ཡོད་ཅིང་མངའ་སྡེའི་སྤྱི་ཁྱབ་ལྕམ་སཱ་ར་ཧ་ཀ་བི Sanders མཆོག་གིས་རེས་གཟའ་མིག་དམར་ཏེ་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་གསུངས་དོན། མངའ་སྡེ་དེའི་ནང་ཨ་རིའི་དགྲ་ཡིན་པའི་རྒྱལ་ཁབ་དགུ་ཡིས་ཞིང་ས་ཁྱོན་ཆེ་ཉོ་རྒྱུ་བཀག་སྡོམ་བྱ་རྒྱུའི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་བྱས་ཡོད་པ་ལྟར། ད་རིང་ཁྲིམས་གཞི་དེ་དངོས་སུ་ལག་ལེན་བསྟར་གྱི་ཡོད་རྒྱ་ནག་གཞུང་འབྲེལ Syngenta ཁེ་གཉེར་ལས་ཁང་གིས Arkansas མངའ་སྡེའི་ཞིང་ས་ཁག་ཕྱིར་རྩིས་སྤྲོད་ངེས་པར་དུ་བྱ་དགོས་པ་དང་ཁེ་གཉེར་ལས་ཁང་དེ་རྒྱ་ནག་གི་དམག་དོན་དང་འབྲེལ་བ་ཡོད་སྟབས་ཨ་རིར་རང་བཞིན་གྱིས་ཉེན་ཁ་བཟོ་གི་ཡོད་སྐོར་གསུངས་པ་མ་ཟད་ད་དུང་ཁོང་གིས་གསུངས་དོན།
ཨ་རིའི་ཞིབ་འཇུག་སྒོ་ནས་གསར་གཏོད་གནང་བའི་ས་བོན་སོགས་རྒྱ་ནག་གིས་རྐུ་འཁྱེར་བྱས་ནས་ཨ་རིར་ཚུར་དམིགས་ཚད་ཟིན་ནས་གནོད་སྐྱེལ་སྲིད་པ་རེད་དེ་ནི་ཨ་རིའི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ལ་ཉེན་ཁ་བཟོ་གི་ཡོད་པ་མ་ཟད་ཨ་རིའི་ཞིང་པ་རྣམས་ལ་ཡང་ཉེན་ཁ་བཟོ་གི་ཡོད་སྐོར་གསུངས་འདུག་དེར་ཁ་སང་རྒྱ་ནག་གཞུང་འབྲེལ་གྱི་དབྱིན་ཡིག་ཚགས་པར Global Times ཞེས་པས་དེ་ནི་ཨ་རིའི་རྙིང་ཞེན་ཅན་གྱི་ཆབ་སྲིད་མི་སྣའི་ཁུངས་ལུང་མེད་པའི་ཉིན་རེའི་བྱེད་སྒོ་གཞན་ཞིག་ཡིན་ཚུལ་དང། ཨར་ཀན་ཟཱས་མངའ་སྡེའི་གཞུང་གི་བྱ་སྤྱོད་རྗེས་ཤོས་འདི་ནི་ཆབ་སྲིད་ཀྱི་སྐུལ་འདེད་བཏང་བ་ཁོ་ན་ཡིན་པས་དེར་ཡིད་ཆེས་བྱེད་འོས་པ་ཞིག་མིན་ཚུལ་དང་དེ་ལས་སྡུག་པ་འདི་ནི་ཨ་རིའི་སྲིད་དོན་མི་སྣ་ཚོས་ས་གནས་ཡར་རྒྱས་གོང་འཕེལ་གཏོང་རྒྱུའི་ནུས་པ་མེད་ན་ཡང་ཆབ་སྲིད་ཀྱི་དགོད་བྲོའི་ཟློས་གར་འཁྲབ་རྒྱུར་ཡག་པོ་ཡོད་ལུགས་སོགས་འཁོད་པའི་རྩོམ་སྒྲིག་སྤེལ་ནས་སྐྱོན་བརྗོད་བྱས་འདུག། ད་དུང་ཨ་རིའི་མངའ་སྡེ་གཞན་ཁག་ནང་རྒྱ་ནག་གཞུང་འབྲེལ་གྱི་ཁེ་གཉེར་ལས་ཁང་ཁག་ལ་བདག་དབང་ཡོད་པའི་ས་ཆ་ཁག་ལ་ཨ་རིས་སེམས་འཚབ་ཆེན་པོ་གནང་བཞིན་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་གིས་འབོད་པའི་བོད་རང་སྐྱོང་ལྗོངས་མངའ་ཁུལ་གྱི་གྲོང་སྡེ་ཚང་མའི་ནང G5 ཟེར་བའི་དྲ་རྒྱའི་བརྡ་རྟགས་ཤུགས་ཚད་ཆེ་ཤོས་དེ་བཙུགས་ཡོད་པ་རེད་ཅེས་བརྗོད་ཀྱང་དོན་དངོས་ཐོག་བོད་མིས་དྲ་རྒྱ་བེད་སྤྱོད་བྱེད་ཕྱོགས་ཐད་དོ་དམ་སྟངས་འཛིན་ནན་པོ་བྱས་པ་མ་ཟད་ཕྱི་ཕྱོགས་ནས་གསར་འགྱུར་བརྒྱུད་ལམ་དང་བཙན་བྱོལ་བོད་མིའི་ཚོགས་སྡེ་ཁག་གི་དྲ་རྒྱ་སོགས་འཛམ་གླིང་ཡུལ་གྲུ་གཞན་ནང་ལྟ་ཐུབ་པ་མང་པོ་ཞིག་རྒྱ་ནག་དང་བོད་ནང་ཡོངས་སུ་བཀག་སྡོམ་བྱས་ཡོད་པ་རེད། དེ་ཡང་བོད་ཀྱི་གོ་མོ་ས་ཁུལ་དང་མངའ་རིས་བཅས་པའི་ནང G5 ཟེར་བའི་དྲ་རྒྱའི་བརྡ་རྟགས་ཀྱི་བསྟི་གནས་གསར་འཛུགས་བྱས་པའི་རྗེས་ད་ཆ་རྒྱ་ནག་གིས་འབོད་པའི་བོད་རང་སྐྱོང་ལྗོངས་མངའ་ཁུལ་གྱི་གྲོང་ཁྱེར་དང་གྲོང་སྡེ། རྫོང་སོ་བདུན་གྱི་མིང་ཙམ་ནང G Five ཟེར་བའི་ཤུགས་ཚད་ཆེ་བའི་དྲ་རྒྱའི་བརྡ་རྟགས་བེད་སྤྱོད་བྱེད་ཐུབ་ཀྱི་ཡོད་པ་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ནང་ནས་གནས་ཚུལ་གསལ་སྟོན་བྱས་འདུག་ཡང་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་ཕྱི་ཚེས་བཅུ་དྲུག་ཉིན་གནས་ཚུལ་གསལ་སྟོན་བྱས་པའི་ནང G Five ཡི་རྨང་གཞིའི་འཛུགས་སྐྲུན་བཟོ་སྐྲུན་བྱེད་པར་རྒྱ་མི་ཤོག་སྒོར་ཐེར་འབུམ་གསུམ་དང་གྲངས་ཆུང་གཉིས་ཙམ་མམ་ཨ་མི་རི་ཀའི་ཌོ་ལར་ས་ཡ།

རྒྱ་ནག་གི་སི་ཁྲོན་ཏེ་ཡང་གྲོང་ཁྱེར་ནང་གི་ས་གནས་ཤིག་ཏུ་དྲ་རྒྱ་དོ་དམ་པས་ཁྱིམ་ཚང་རེ་རེ་བྱས་ནས་མི་དམངས་ཀྱི་གནས་ཚུལ་བསྡུ་ལེན་བྱས་ཏེ་མི་དམངས་ཀྱིས་རྒྱལ་སྤྱིའི་སྐབས་བསྟུན་ཆབ་སྲིད་ཀྱི་སྐོར་གླེང་མི་ཆོག་པའི་སྐོར་བཤད་ཀྱི་ཡོད་པ་དང། ཁོང་ཚོའི་ས་ཁུལ་ཆུང་ངུ་དེར་དྲ་རྒྱའི་དོ་དམ་པས་ཁྱིམ་ཚང་རེ་རེར་གནས་ཚུལ་བསྡུ་ལེན་བྱེད་པར་ཡོང་རྒྱུའི་བརྡ་ཁྱབ་སྤེལ་ཡོད་པ་མ་ཟད་ད་དུང་མི་དམངས་ལ་ཕྱི་ཕྱོགས་ཀྱི WhatsApp དང། ངོ་དེབ Twitter ཕྱིའི་གློག་འཕྲིན་སོགས་ལ་ལྟ་ཀློག་བྱེད་མི་ཆོག་པ་བརྗོད་ཡོད་པ་རེད། ཁོར་ཡུག་དེ་འདྲ་ཞིག་གི་འོག་རྒྱ་ནག་གིས་བོད་ནང་དྲ་རྒྱའི་བརྡ་རྟགས་ཤུགས་ཚད་ཇི་ཙམ་ཆེ་རུ་བཏང་ཡང་བོད་མི་ཚོས་ཕྱི་ཕྱོགས་ཀྱི་ཆབ་སྲིད་གནས་ཚུལ་ངོ་མ་རྒྱུས་ལོན་ཐད་དཀའ་ངལ་མུ་མཐུད་ཡོད་མུས་ཡིན་པ་རེད་བཞག། ཡང་དེང་སྐབས་ཁེ་ན་ཌ་དང་རྒྱ་གར་གཉིས་བར་མ་མཐུན་པའི་དཀའ་རྙོག་ཡོད་པའི་ཁྲོད་འདིར་ཁེ་ན་ཌས་རྒྱ་གར་ནང་ཡོད་པའི་རང་གི་ཕྱི་དྲིལ་མི་སྣ་བཞི་བཅུ་ཞེ་གཅིག་ཕྱིར་འཐེན་གནང་བ་མ་ཟད་དོན་གཅོད་ཁང་བཞིའི་ནང་མང་ཚོགས་ལ་མཐོང་མཆན་ལག་འཁྱེར་སྤྲོད་རྒྱུ་སོགས་ཞབས་ཞུའི་ལས་དོན་ཁག་སྒོ་བརྒྱབ་འདུག་ཁེ་ན་ཌ་དང་རྒྱ་གར་གཉིས་བར་གྱི་རྙོག་དྲ་འདི་ནི་ཁེ་ན་ཌའི་སྲིད་བློན Justin Trudeau མཆོག་གིས་རྒྱ་གར་གྱི་གསང་བའི་མི་སྣས་ཁེ་ན་ཌའི་མི་སེར་ཡིན་པ་ཁ་ལིས་ཐན་གྱི་འགོ་ཁྲིད་ཧར་དིབ་སིང་ནི་འཇར་བསད་པའི་ནག་ཉེས་བཙུགས་པ་ནས་བྱུང་བ་ཞིག་ཡིན་པ་དང་རྒྱ་གར་གྱི་རྒྱལ་ས་ལྡི་ལི་དང་ཁེ་ན་ཌའི་རྒྱལ་ས་ཨོ་ཏོ་བའི་ནང་ཡུལ་གྲུ་སོ་སོའི་ཕྱི་དྲིལ་མི་སྣའི་གྲངས་འབོར་གཅིག་མཚུངས་དགོས་པ་རྒྱ་གར་གྱིས་དོན་གཉེར་བྱས་པ་དེར་རྒྱ་གར་ལ་ད་རེས་རྒྱལ་ཁ་ཐོབ་ཡོད་འདུག་ཁེ་ན་ཌའི་གཞུང་གིས་ཡུལ་དེའི་ནང་ཡོད་པའི་རྒྱ་གར་གྱི་ཕྱི་དྲིལ་མི་སྣའི་གྲངས་འབོར་ཉུང་དུ་གཏོང་དགོས་སྐོར་གསུངས་མེད་ན་ཡང་ཁེ་ན་ཌའི་ཕྱི་སྲིད་བློན་ཆེན་མེ་ལི་ནི་ཇོའི་མཆོག་གིས་རྒྱ་གར་ནང་གི་ཁེ་ན་ཌའི་ཕྱི་དྲིལ་མི་སྣའི་གྲངས་འབོར་ཉུང་དུ་བཏང་བར་བརྟེན་ནས་རྒྱ་གར་གྱི་གྲོང་ཁྱེར་ཆན་དི་གྷར་དང་མུམ་བྷའི་བེང་ག་ལུ་རུ་བཅས་ནང་ཡོད་པའི་ཁེ་ན་ཌའི་དོན་གཅོད་ལས་ཁུངས་ཁག་ནང་ཞབས་ཞུའི་ལས་དོན་ཁག་གནས་སྐབས་རིང་མཚམས་འཇོག་བྱས་པ་དང་དེ་ནི་རྒྱ་གར་གྱི་འདྲ་མཉམ་དོན་དུ་གཉེར་བ་དང་འབྲེལ་བ་མེད་པ་དང་དེ་ནི་ཁེ་ན་ཌའི་ཕྱོགས་གཅིག་རྐྱང་པས་ཐག་གཅོད་བྱས་པ་ཞིག་ཡིན་སྐོར་གསུངས་འདུག། ཁེ་ན་ཌས་རྒྱ་གར་ནང་ནས་རང་གི་ཕྱི་དྲིལ་མི་སྣ་བཞི་བཅུ་ཞེ་གཅིག་ཕྱིར་འཐེན་གནང་བར་བརྟེན་ནས་ད་ཆ་རྒྱ་གར་ནང་ཁེ་ན་ཌའི་ཕྱི་དྲིལ་མི་སྣ་ཉི་ཤུ་རྩ་གཅིག་ལས་མེད་པ་དང་འདི་ནི་ཁེ་ན་ཌའི་ནང་རྒྱ་གར་གྱི་ཕྱི་དྲིལ་མི་སྣའི་གྲངས་འབོར་ཡོད་པ་དང་གཅིག་མཚུངས་ཡིན་འདུག་ཡང་རྒྱ་གར་ནང་གི་ཁེ་ན་ཌའི་ཕྱི་དྲིལ་མི་སྣའི་གྲངས་འབོར་ཉུང་དུ་བཏང་བའི་རྐྱེན་གྱིས་ཁེ་ན་ཌར་བསྐྱོད་རྒྱུའི་མཐོང་མཆན་ལག་འཁྱེར་སོགས་ཞུ་མཁན་རྒྱ་གར་གྱི་ཡུལ་མི་སྤྱི་དང་ལྷག་དོན་དུ་རྒྱ་གར་གྱི་སློབ་ཕྲུག་ཚོར་དཀའ་ངལ་ཆེན་པོ་འཕྲད་བཞིན་འདུག། ཡང་རྒྱ་གར་ནང་ད་བར་ཁེ་ན་ཌའི་གཞུང་ཚབ་ལས་ཁང་ཆེ་ཤོས་དང་ཕྱི་འབྲེལ་མི་སྣ་མང་ཤོས་ཡོད་དགོས་པའི་རྒྱུ་མཚན་གཙོ་བོ་ནི་ཁེ་ན་ཌའི་ནང་རྒྱ་གར་མི་རིགས་ས་ཡ་གཅིག་དང་གྲངས་ཆུང་བདུན་ལྷག་ཙམ་གནས་ཀྱི་ཡོད་སྟབས་ཡིན་པ་སོགས་ཀྱི་གནས་ཚུལ་འདུག།
རྣམ་པ་ཚོས་ད་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་སྐབས་རིང་སྐུ་ངལ་གསོ་བའི་ཆེད་དུ་སྒང་ཏོག་དང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་འཆར་ཁག་ཕྱིར་འཐེན་གནང་ཡོད་པའི་སྐོར་འདི་གའི་ས་གནས་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། བོད་མི་གི་དབུ་ཁྲིད་གོང་ས་མཆོག་གིས་བར་ལམ་མགུལ་ཆམ་བཞེས་པ་དྭངས་སྐྱེད་དུ་བྱུང་ཡོད་རུང། སྔོན་ཆད་ལྟར་དུས་ཐུང་གི་ནང་ཕྱོགས་མཐར་ཆིབས་བསྒྱུར་གནང་ཚེ་སྐུ་གཟུགས་ལ་བརྡབ་གསིག་དང། འདུ་འཛོམས་ཆེ་སར་ཆམ་རིམས་སོགས་ཀྱི་ཉེན་ཁའང་ཆེ་རྐྱེན། གནས་ཆུང་ཆོས་རྒྱལ་ཆེན་པོ་གི་བཀའ་ལུང་དགོངས་དོན་དང། སྐུའི་བླ་སྨན་པ་རྣམས་ནས་ཀྱང་དུས་ཡུན་རིང་ཙམ་སྐུ་ངལ་གསོ་གལ་ཆེ་བ་གི་གསོལ་འདེབས་ཞུས་དོན་ལྟར། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོ་གི་ཟླ་བ་བཅུ་གཅིག་པའི་གི་ནང་སྒང་ཏོག་ཏུ་ཕེབས་རྒྱུ་གི་མཛད་འཆར་ཁག་དང། ཕྱི་ཟླ་བཅུ་གཅིག་པའི་གི་ཟླ་དཀྱིལ་ནས་ཕྱི་ཟླ་བཅུ་གཉིས་པའི་གི་ཟླ་དཀྱིལ་གི་བར། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་ཧོན་སུར་བཅས་གི་མཛད་འཆར་རྣམས་ཕྱིར་འཐེན་ཞུ་བ་དང། འོན་ཀྱང་ཕྱི་ཟླ་བཅུ་གཉིས་པའི་གི་ཟླ་དཀྱིལ་ནས་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་བསྐྱང་རྒྱུ་གི་མཛད་འཆར་ལ་ད་ལྟའི་ཆར་ཡང་འགྱུར་བ་མེད་པ་བཅས། དགའ་ལྡན་ཕོ་བྲང་གི་ཡིག་ཚང་ནས་ཕྱི་ཟླ་བཅུ་པའི་གི་ཚེས་པ་ཉི་ཤུ་གི་ཉི་མ་གསལ་བསྒྲགས་སྤེལ་ཡོད་ཅིང། སྐུ་ཡི་ཕྱི་ལུགས་བླ་སྨན་པ་ས་འདུ་ཚང་ཚེ་བརྟན་རྡོ་རྗེ་ལགས་ནས་ད་ལྟའི་གནས་སྐབས་སྐུ་གཟུགས་ཡག་ཐག་ཆོད་ཡོད་ནའང། དགུང་ལོ་བརྒྱད་ཅུ་གྱ་བརྒྱད་ནས་གྱ་དགུ་ལ་ཕེབས་བཞིན་པ་དང་མགུལ་ཆམ་ཡུན་རིང་བཞེས་པ་སོགས་ཀྱིས་སྐུ་གཟུགས་ངལ་གསོ་ཡག་པོ་ཐེབས་དགོས་པ་ཧ་ཅང་གལ་ཆེན་དུ་མཐོང་སྟེ། ང་ཚོས་འགན་མ་བཟོད་པར་ཆིབས་བསྒྱུར་ཕྱིར་འགྱངས་གནང་རོགས་ཞེས་ཞུ་བ་དང། ལྷག་དོན་རྒྱ་གར་ལྷོ་ཕྱོགས་ལ་ཆིབས་བསྒྱུར་གནང་ན་མཛད་བྲེལ་ཆེན་པོ་ཆགས་ངེས་ཡིན་པར་བརྟེན། རྡོ་རྗེ་གདན་ལ་ཡང་བསྐྱར་ཕེབས་དགོས་པ་གི་ཐོག་འཆར་ཅན་གྱི་མཇལ་ཁ་ཁག་འགྲོ་བཞིན་པ་ཡིན་པས། གནས་སྐབས་རིང་ཕྱིར་འགྱངས་གནང་རོགས་ཞུ་བ་ཡིན་ཞེས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ད་མོའི་གནས་བབ་དེ་ཡག་ཐག་ཆོད་འདུག་ཡིན་ནའི་ད་དགུང་ལོ་བརྒྱད་ཅུ་གྱ་བརྒྱད་བརྒྱད་ཅུ་གྱ་དགུ་རུ་ཕེབས་ཀྱི་ཡོད་དུས་ཀ་ནས་མགུལ་ཆམ་དེ་ཡུན་རིང་པོ་བཞེས་ཙང་སྐུ་གཟུགས་ལ་ཡ་བྱེད་སྐབས་བརྩིགས་ན་ངལ་གསོ་དེ་ཐེབས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་དེ་མ་ཐེབས་པ་ཡིན་ན་ཡང་བསྐྱར་ཡང་སྙུང་གཞི་མགུལ་ཆམ་དེ་དཔེ་བཞེས་ཡ་ཉེན་ཁ་འདུག་ག་དེ་འདྲ་ཡིན་ཙང་ང་ཚོས་འགན་མ་བཟོད་པའི་ཐོག་ནས་ཨང་ད་ནི་དེ་ཆིབས་བསྒྱུར་དེ་ཚོ་ཕྱིར་འགྱངས་གནང་ན་ཞུས་པ་རེད། ལྷག་དོན་དུ་ལྷོ་ཕྱོགས་ལ་ད་ཕར་ཆིབས་བསྒྱུར་གནང་འདི་ན་མཛད་བྲེལ་ཆེན་པོ་ཆགས་ས་རེད། དེ་འདྲ་ཡིན་དུས་ག་ནས་དེའི་ཆེད་དུ་ད་ད་ནི་སྐུ་ངལ་གསོས་ན་ཕར་ཟིང་ག་དེ་རྡོ་རྗེ་གདན་ལ་ཡང་བསྐྱར་ཕེབས་དགོས་རེད་བ། ཨ་ནི་དེའི་ག་ནས་ད་འཆར་ཅན་གྱི་མཇལ་ཁ་འགྲོ་བཞིན་པ་རེད་བ། དེ་འདྲ་ཡིན་དུས་ག་ནས་ཨ་ནི་གནས་སྐབས་རིང་ག་ད་ད་དེ་ཕྱིར་འགྱངས་གནང་ན་དེ་འདྲ་གི་རྒྱུ་མཚན་ཐོག་ནས་ཞུས་པ་ཡིན། སྤྱིར་མ་ཚང་ཐོག་ནས་སྐུ་གཟུགས་བརྟག་དཔྱད་དངོས་སུ་གནང་དུས་པ་ནས་སྐུ་ཁམས་ཡག་ཐག་ཆོད་འདུག་བྱས་ནས་སྐུ་མཉེལ་གསོ་ཡ་དེ་ད་དུང་དགུང་ལོ་བགྲེས་པའི་ཆ་ནས་སྐུ་མཉེལ་གསོ་ཡ་དེ་དཔེ་གལ་ཆེན་པོ་རེད་ཤག།
གཞན་ཡང་བོད་མིའི་དབུ་ཁྲིད་གོང་ས་མཆོག་ནས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། སྤྱི་ཟླ་བཅུ་པ་གི་ཚེས་པ་ཉི་ཤུ་གི་ཉི་མ་མང་ཚོགས་ལ་མཇལ་ཁ་སྩལ་སྐབས་སུ། སངས་རྒྱས་ཀྱི་ཆོས་ནས་གསུང་བ་གི་བསླབ་བྱ་ཁག་གིས་བློ་རྒྱ་ཆེན་པོ་དང་སེམས་ཀྱི་ཞི་བདེ་ཡོང་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་བཀའ་སྩལ་གནང་གི་འདུག།
Buddha Dharma, I think quite useful to maintain a peace of mind.

ཉི་མ་ཚེ་རིང་ལགས་དང་ལྷན་དྲན་པ་ཉེར་གཞག་གི་གལ་གནད་དང་བོད་མིའི་སྤྱི་ཚོགས་ཁྲོད་དུ་ངོ་སྤྲོད་རྒྱ་ཆེ་ཙམ་གནང་དགོས་དོན་བཅས་ཀྱི་ཐོག་ལ་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།

ལགས་འོ་ད་ད་ལྟ་སྤྱིར་བཏང་ངའི་སློབ་སྦྱོང་གི་རྒྱབ་ལྗོངས་འདི་ད་ནང་པའི་ལྟ་གྲུབ་དེ་ཆགས་བསྡད་ཡོད་རེད་སྤྱིར་བཏང་བོད་སྐད་ཡིག་གཙོ་བོར་གྱུར་བའི་ནང་པའི་ལྟ་གྲུབ་ཆགས་བསྡད་ཡོད་རེད་དེ་ཡིན་དུས་ཙམ་པ་ཉིན་མ་མཚམས་གཅིག་ལ་ཡང་ཉིས་སྟོང་ཕལ་ཆེར་ཨ་བཅུ་དྲུག་ཡས་མས་ཡིན་པ་ཡོད་དེ་འདྲའི་གཅིག་ལ་ཡང་ང་རྒྱ་གར་རྒྱལ་ས་ལྡི་ལི་ལ་ཡང་ཅིག་ཇ་ཁང་ཞིག་ནང་ལ་ཡང་ང་ཚོ་གྲོགས་མོ་དང་དེ་འདྲའི་མཉམ་པོ་སྐད་ཆ་ར་བཤད་བསྡད་བསྡད་པའི་སྐབས་ཤིག་རེད།

ང་ཚོ་གྲོགས་མོ་དེ་འདྲས་ཡོད་རེད་མོ་རང་གིས། Mindfulness། ལབ་དུས་ཙམ་པ་ལམ་སང་དབུགས་འབྱུང་རྔུབ་ཙམ་གཅིག་ལ་ཡ། ནམ་རྒྱུན་ང་ཚོ་ད་རྩེད་མོ་ཟེར་དུས་ཙམ་པ་དབུགས་ཡར་ངེས་དབུགས་ཡར་རྔུབ་པ་དང་དབུགས་ངང་མར་བཏང་བས་ཀྱི་རྣམ་པ་དེ་འདྲས་ཙམ་གཅིག་ལ་ངོས་འཛིན་བྱེད་ཡག་གི་གནས་སྟངས་དེ་འདྲས་མཐོང་སོང། ད་ང་རང་ང་རང་གཅིག་སྤྱིར་བཏང་ད་ནང་པའི་ལྟ་གྲུབ་དང་དེ་འདྲས་ལ་ཡར་སློབ་སྦྱོང་བྱས་གོ་སྐབས་རག་དུས་ཙམ་པ་ད་སོ་སོ་ག་ཚད་ཤེས་མིན་མ་ལྟོས་པར་ཡང་དེ་གཅིག། གཞོན་སྐྱེས་ནང་ཁུལ་བསམ་བློ་བཏང་ན་དེ་འདྲས་བསྡད་པ་ཡིན་ན་ག་འདྲས་འབྱུང་གི་ཡོད་ན་བསམ་པའི་ཚོར་སྣང་སོར་སླེབས་སོང། དེ་འདྲ་ཡིན་དུས་ཨ་ནི་ད་ཅིག་འདི་ལ་དེ་ཉམས་ཞིབ་ཅིག་བྱེད་དགོས་ཡ་ཟེར་བ་ལྟར་ཡང་གཞོན་སྐྱེས་ཚང་མའི་མགོ་འཚོས་དགོས་ཡ་དེ་འདྲས་འདུག་བསམ་ནས་ཨ་ནི་འདི་འདྲའི་ད་ལྟ་ག་རེ་ཟེར་ར། ད་དྲན་པ་ཉེར་གཞག་ཁོ་རའི་སྒང་ལ་ཡ་བོད་ཡིག་ནང་ལ་ཡ་དམིགས་བསལ་གྱི་དཔྱད་རྩོམ་སྤེལ་བཞག་པ་དང་དེ་འདྲའི་གི་ཅིག་ལྟ་དུས་ཙམ་པ་དམིགས་བསལ་གྱི་མཇལ་ཡ་མེད་པའི་སྐབས་འདྲ་པོ་ཅིག་རེད་ཤག་འདི་སྐབས་སུ། དེ་ཡིན་དུས་ཙམ་པ་འོ་ད་འདི་ལ་ཡང་ཉམས་ཞིབ་ཅིག་བྱེད་དགོས་འདུག་བསམ་ནས་རིམ་པས་ང་ད་ལྟ་ག་རེ་ཟེར་རེད། ཝཱ་ཎ་གཙུག་ལག་སློབ་གཉེར་ཁང་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་ཅིག་ག་རེ་ཟེར་ང་ཚོ་ཨེམ་ཕྷིལ་ཟེར་ནས། ཉེ་བའི་འབུམ་རམས་པའི་སློབ་སྦྱོང་བྱེད་ཞོར་འདི་ཅིག་བྱས་པ་རེད། ཨ་འདིའི་མཚམས་འདི་ལ་ཡང་ད་འདི་འདྲའི་སྒང་ལ་ཡང་དོ་སྣང་བྱས་ཨེ་ཉམས་ཞིབ་ཅིག་འདུག་བྱས་ནས་འགོ་རེ་བཙུགས་ཨ་འདི་ནས་ད་ད་ད་ང་ཚོ PHD དེ་ཡིན་པས་འདི་སྒང་ལ་ཡང་མུ་མཐུད་སློབ་སྦྱོང་བྱས་འགོ་རེ་བཙུགས་ནས་ད་འདུག་བྱས་ཉམས་ཞིབ་ཀྱི་ག་རེ་ཟེར་རེད་བརྗོད་བྱ་གདམ་གསེས་དང་འདི་འདྲའི་སྐུལ་སློང་སོ་རེ་སླེབས་ཡ་འདི་འདི་འདྲས་སོ་རེ་རེད་རྒྱབ་ལྗོངས་འདྲ་པོ་ཅིག།

ཉེ་བའི་ཆར་ཡང་སྤྱིར་བཏང་ང་ཚོར་དྲན་པ་ཉེར་གཞག་ཟེར་བཞིན་མཁས་པ་དེ་ཚོའི་གསུང་གནང་བའི་ཚུལ་ཆ་མཚོན་པ་ཡིན་ནའི་མང་ཆེ་བ་ཞིག་ད་སངས་རྒྱས་ཀྱི་གསུང་ལ་འགྲེལ་པ་རྒྱབ་བཞག་པའི་བསྟན་བཅོས་ལ་ཡང་ཁུངས་གཏུགས་པའི་ཐོག་ནས་གསུང་བཞག་རྒྱུ་མང་པོ་ཡོད་རེད། ཡིན་པ་ཡིན་ནའི་ལས་ད་མདོ་ཁོ་རང་ལ་ཡང་ཁུངས་གཏུགས་ནས་གསུང་རྒྱུ་གསལ་བསྡིགས་ཉུང་ཉུང་རུ་ཞིག་ཆགས་སོང། ལྷག་པར་དུ་ད་ལྟ་ང་ཚོ་ད་དྲན་པ་ཉེར་གཞག་གི་སྒོམ་དེ་མང་གསུང་ཡག་ལ་ཡང་དམིགས་བསལ་གྱི་ད་ལྟ་ང་ཚོ་ཐེག་ཆེན་ནང་ལ་ཡང་ད་དྲན་པ་ཉེར་གཞག་གི་མདོ་ཡོད་མེད་ལ་ཡང་གཞི་བཞག་པའི་ཐོག་ནས་ཨ་ནི་ཅིག། གླེང་སློང་དེ་འདྲའི་གནང་བཞག་རྒྱུ་དེ་འདྲ་ཡིན་ན་དམིགས་བསལ་ཞིག་མེད་པའི་རེད། ད་མང་ཆེ་བ་ཅིག་གིས་འཕགས་པ་གནས་བརྟན་སྡེ་པའི་དྲན་པ་ཉེར་བཞག་གི་ཐོག་ལ་ཡ། དེ་འདྲས་ཕྱིན་ད་ཉེ་རབས་སྤྱི་ཚོགས་ནང་ཁྱབ་པའི་འགྲོ་ཡ་ན་དོ་ཚོ་ཕྱིན་དེ་ར་ད་བྱས་ཙང་ཉམས་ཞིབ་ཀྱི་ནང་ཁུལ་ལ་ཡ་གཙོ་བོ་ཅན་ཞིག་ཡིག་ཆ་ཚོ་ཆ་མཚོན་པ་ཡིན་ན་མང་ཆེ་བ་ཅིག་ད་མདོ་ཁོ་རང་ལ་ཡ་ཁུངས་གཏུགས་པའི་ཐོག་ནས་འབད་བརྩོན་བྱས་བཞག་རྒྱུ་རེད།

ལོགས་སུ་བཀག་ནས་ཅིག་གསུངས་ཡོད་ཡ་དང་དེ་མ་ཡིན་པའི་ད་ལྟ་ང་ཚོ་སྒོམ་གྱི་རྣམ་གཞག་གསུངས་པའི་སྐབས་སུ་ད་དཔྱད་སྒོམ་དང་འཇོག་སྒོམ་ཟེར་ནས་རྣམ་པ་མ་འདྲ་བ་གཉིས་བཀག་ནས་གསུང་བཞག་ཡ་ཟོ་རེད་དེ་མ་ཡིན་པའི་ད་ལྟ་ང་ཚོ་གར་སོང་རེད་སྔགས་ཀྱི་ནང་ཁུལ་ལ་ཡ་ད་སྒོམ་གྱི་ཉམས་ལེན་དེ་འདྲས་ཡོད་རེད་ཕལ་ཆེར་དེའི་སྒང་ལ་ཡ་ད་ཅིག་ཤུགས་ཆེ་བའི་རྒྱུ་མཚན་གྱིས་ད་དྲན་པ་ཉེར་བཞག་གི་སྒོམ་སྒང་ལ་ཡ་དོ་སྣང་མ་གནང། མ་གནང་བས་ད་ལྟའི་ཤུགས་ཆེ་དྲགས་པའི་རྒྱུ་མཚན་གྱིས་ཕལ་ཆེར་དོ་ཚོ་ལ་ཡ་གཅིག་དམིགས་བསལ་གྱིས་དེ་འདྲ་བྱུང་ཡོད་པའི་མེད་པའི་ཚོར་སྣང་སོགས་བྱུང་སོང། ད་སྤྱིར་བཏང་ནུབ་ཕྱོགས་ཁུལ་ལ་ཡ་ད་དྲན་པ་ཉེར་བཞག་གི་སྒོམ་ཟེར། སྐད་གྲགས་ཆེན་པོ་ད་འདི་བྱེད་ཡ་འདི་ཕལ་ཆེར་ང་ཚོས་བསམ་བཏང་ཡོད་པ་ནི་དྲན་པ་ཉེར་བཞག་གི་སྒོམ་གཙོ་བོར་གྱུར་པའི་ད་ནང་ཆོས་ནུབ་ཕྱོགས་ཁུལ་ལ་ཡ་དར་འཕེལ་ཡོང་ཡ་གི་གནས་ཚུལ་འདི་ལ་ཡ་གཅིག་རག་ལས་ཡོད་རེད་དྲན་གྱི་འདུག་ད་ཐེངས་ང་ཚོ་ང་ཚོའི་ལོ་རྒྱུས་ལ་ཡ་གཅིག་བལྟས་ཡོང་པ་ཡིན་ན་དྲན་པ་ཉེར་བཞག་གི་སྒོམ་འདི་ནུབ་ཕྱོགས་ཁུལ་ལ་ཡ་སྐད་གྲགས་ཆེན་པོ་བྱེད་ཡག་དོ་ཆ་མཚོན་པ་ཡིན་ན་ཅིག་ཆིག་སྟོང། བརྒྱད་བརྒྱ་དགུ་བཅུ་ཡས་མས་སུ་དོར་ནས་ཕལ་ཆེར་ཆགས་ཡོད་པའི་ཚོར་སྣང་སུ་ར་ཞུ་གི་འདུག་ད་འདི་ལ་ཡ་ཉེ་རབས་མཁས་པ་འགའ་ཤས་ཀྱིས་འགྲེལ་བཤད་སྐྱོན་སྟངས་དོ་ཆ་མཚོན་པ་ཡིན་ན་ད་ནུབ་ཕྱོགས་ཁུལ་ནས་ནི་ཅིག་གར་སོང་ར་ཤར་ཕྱོགས་ཁུལ་གྱི་ད་རིག་གཞུང་ལ་ཡ་དོ་སྣང་བྱས་འགོ་བཙུགས་པ་ར་ད་ཁོང་ཚོས་དཔེར་ན་ཆ་མཚོན་ཨིན་སྐད་ནང་ཞུས་པ་ན Alternative Culture ཟེར་བ་ཞིག་ཁོ་ཚོས་ད་དང་ལེན་བྱེད་ཡག་འགོ་བཙུགས་པའི་ཐོག་ནས་ནི་ནང་ཆོས་དང་དོ་ཚོར་ཡ་དོ་སྣང་ཅིག་བྱུང་མི་རུང། ལ་རེད། དེ་འདྲས་བྱུང་དུས་ཙམ་པ་སྤྱི་བཏང་ནུབ་ཕྱོགས་ཁུལ་ལ་དྲན་པ་ཉེར་བཞག་དོ་དར་སྟངས་དོ་ཆ་མཚོན་པ་ན་མང་ཆེ་བ་ཅིག་ད་གར་སོང་ར་གནས་བརྟན་སྡེ་པ་གཞི་བཞག་བྱས་ནས་ཕར་དར་བསྡད་པའི་བཟོ་འདྲ་ཅིག་རེད་ལ་བྱས་ཙང་བོད་ཀྱི་ནང་ཁུལ་ལ་ཡ་དར་འཕེལ་ཡོང་ཡ་ཚོ་ཡིན་པ་ཡིན་ནའི་རེད་ད་གཙོ་བོ་འཕགས་པ་གནས་བརྟན་སྡེ་པའི་གི་བརྒྱུད་པ་བྱས་ནས་འདུག་སེ་སྒོམ་གྱི་རྣམ་བཞག་ཚོ་དར་བཞག་པ་ཅིག་རེད།

འདི་ག་འདྲའི་ཆེད་ལ་གོ་དགོས་ར་འདི་ཚིག་འགྲེལ་ཆེ་ཆེ་མ། འགྲེལ་བཤད་ཅིག་བསྐྱོན་པ་ཡིན་ན་འདི་མི་སོ་སོའི་གི་འཕྲོད་བསྟེན་དང་སེམས་ཁམས་ལ་ཡ་ཁྱད་པར་ག་རེ་འགྲོ་གི་རེད་ཐད་ཀར་ཁྱད་པར་ག་རེ་འགྲོ་སྲིད་གི་རེད་ལོ། ལགས་འོང་ད་ལྟ་ང་ཚོས་ཨིན་སྐད་ནང་ལ་ཡ Mindfulness ཟེར་ཡ་འདིའི་ཐ་སྙད་འདི་དོ་ཆ་མཚོན་པ་ཡིན་ནི་ལས་ད་ལྟ་ང་ཚོས་ཨ། པཱ་ལི་སྐད་ནང་ལ་ཡ Sati Patthana ཟེར་ཡ་དང་ཨ་ནི་ཅིག་ལེགས་སྦྱར་སྐད་ནང་ལ་ཡ Smriti Upasthana ཟེར་ཡ་འདི་གཉིས། ཇི་མ་ཇི་བཞིན་གྱིས་ཕལ་ཆེར་བསྒྱུར་ཐུབ་ཡོད་མེད་ད་ལྟ་ཐེ་ཚོམ་རེད་ལ། ད་རེ་ཟུང་གི་མཁས་པ་རེ་ཟུང་གི་གསུང་སྟངས་བྱས་པ་ཡིན་ན། དོ་ཚོ་ཅིག་བདེན་མེད་པའི་གནས་ཚུལ་ཟེར་བ་ཞིག་དང་པོ་ཉིད་ལ་ཡ Mindfulness ཟེར་དེ་གི་ཐ་སྙད་འདི་མ་བསྒྱུར་པའི་སྔོན་ལ་ཡ Awareness ཟེར་སོགས་པ་དང་དེ་ནང་བཞིན Concentration Concentration ཟེར་སོགས་པ་དང་དེ་འདྲས་ཀྱི Mindful ཟེར་སོགས་པ་དང་དེ་འདྲས་ཀྱི་ཐ་སྙད་མང་པོ་ཞེ་པོ་ཅིག་བསྒྱུར་གནང་འདུག་བ། མཐའ་མ་འདི་ལ་ཡ་ད་ནི Mindfulness ཟེར་དེ། གཅིག་ཏུ་བྱས་ནས་ད་མཐའ་མ་ལ་ཡ་གཏན་འབེབས་ཟེར་བ་ཞིག་བྱུང་བཞག་པའི་ཟེར་བ་ཞིག་བཞག། ད། དེ་གཅིག་ག་རེ་ཟེར་དགོས་རེད། ནུབ་ཕྱོགས་ཁུལ་ལ་ཡང་དེ་འདྲས་ཀྱི་དྲན་པ་ཉེར་གཞག Mindfulness ལབ་དུས་ཙམ་པ་ཚང་མས་རྒྱུན་རིང་གི་འཚོ་བའི་ནང་ཁུལ་དོ་སྣང་བྱེད་ཡ་བཟོ་འདྲ་ཞིག་དང། དེ་ཡི་ཡོང་ལྷན་ཡང་འགྲོ་ཆ་མཚོན་པ་ཡིན་ན་ད་ལྟ་ང་ཚོ་བོད་སྐད་ནང་ལ་ཡང་ང་ཚོ་དྲན་པ་ཉེ་བར་གཞག་པ་ཟེར་དུས་ཙམ་པ་ལ་ཡང་སྤྱིར་བཏང་གི་དམ་བཏགས་ག་རེ་ཟེར་དགོས་རེད། ང་ཚོས་ད་སེམས་པ་འདི། གཅིག་མར་ལས་སླ་པོ་ཅིག་འགྲེལ་བཤད་རྒྱག་པ་ལ་འབད་བརྩོན་ཞུས་པ་ཡིན་ན་ད་དྲན་པ་ཉེ་བར་བཞག་པ་ཟེར་དུས་ཙམ་པ་ལ་ཡང་སྤྱིར་བཏང་ང་ཚོ་དམིགས་པ་གཏད་ས་འདི་རེད་ཟེར་སེམས་པ་ཡིས་ང་ཚོ་དམིགས་པ་གཏད་ས་འདི་ལུས་དང། ཚོར་བ་དང། སེམས་དང། ཆོས་ཟེར་ནས་ད་དེ་འདྲ་བྱས། དམིགས་པ་གཏད་ས་མ་འདྲ་བ་བཞི་གི་སྟེང་དུ་ཨ་ནི་ང་ཚོས་སེམས་ཀྱིས་འདིའི་སྒང་བཞག་ཡག་གི་འབད་བརྩོན་བྱེད་དགོས་རེད་པ། འདི་ལ་ཡང་འབད་བརྩོན་བྱེད་དུས་ཙམ་པ་ལ་ཡང་ཨ་ནི་གཅིག་དམིགས་པའི་དབང་གིས་བཞི་སྒང་ལ་ཡ་འདུག་ཟེར་ནས། ག་རེ་ཟེར་དགོས་རེད། སེམས་པ་འདིའི་སྒང་ལ་བཞག་ཡག་གི་འབད་བརྩོན་ཅིག་བྱེད་པ་དེ་ལ་ཡ་ད་དྲན་པ་ཉེ་བར་བཞག་པ་ཟེར་ད་ཡོངས་གྲགས་སུ་དེ་ལ་ངོས་འཛིན་ཞིག་གནང་རེད་ད་འདིའི་སྒང་ནས་ནང་ཁུལ་ལ་ད་ཞིབ་ཅིང་མར་ཕྲ་བ་ཕྱིན་པ་ཡིན་ན་དྲན་པ་ཉེ་བར་གཅིག་དྲན་པ་ཉེ་བར་བཞག་པ་གཅིག་ཟེར་ཡག་ད་དྲན་པ་ཉེ་བར་བཞག་པ་གསུམ་ཟེར་ཡག་དེ་འདྲའི་རྣམ་གྲངས་དབྱེ་བ་ཕྱེ་སྟངས་མང་པོ་ཡོད་པ་རེད་ཡིན་པ་ཡིན་ན་སྐབས་སུ་བབས་པའི་གི་རྒྱུན་རིང་གི་འཚོ་བའི་ནང་ལ་ཡང་ང་ཚོས་སེམས་འདི་ཨ་ནི། ལུས་པོའི་སྟེང་དུ་བཞག་ཡག་སོགས་པ་དང་སེམས་དེ་སོ་སོའི་ལུས་པོའི་ཚོར་བའི་གི་སྟེང་དུ་དོ་སྣང་བྱས་བཞག་ཡག་སོགས་པ་དང་ཨ་ནི་སེམས་དེ་སེམས་ཀྱི་སྟེང་དུ་ཨ་ནི་སེམས་དེ་ཡང་འདོད་ཆགས་དང་ཞེ་སྡང་དང་གཏི་མུག་ལ་སོགས་པའི་གི་ད་ག་འདྲས་འཁྲུགས་འདུག་འཁྲུགས་མི་འདུག་ཟེར་ཡག་སོགས་པ་དང་ད་ཨ་ནི་སེམས་དེ་ཆོས་ཟེར་དུས་ཙམ་པ་ལ་ཡང་ད་དྲན་པ་ཉེར་བཞག་ད་གཙོ་བོ་གི་གནད་འགག་དེ་ཆགས་འགྲོ་གི་ཡོད་རེད་དངོས་གནས་ད་སེམས་དྲན་པ་ཉེར་བཞག་དེ་ང་ཚོ་ཕྱི་རོལ་ཡུལ་གྱི་སྟེང་དུ་བཞག་ཡས་ཙམ་མ་ཡིན་པར་ཕྱི་རོལ་ཡུལ་གྱི་གནས་ལུགས་ག་རེ་ཡིན་པ་དེ་ཧ་གོ་བ་ལ་ཡང་འབད་བརྩོན་བྱེད་ཡག་ཞོར་བ་ད་གཅིག

དེ་ལ་ཞིབ་པོ་ཞིག་དོ་སྣང་བྱེད་ཡ་ཅིག་ཆགས་ཀྱི་ཡོད་པ་འདི་དངོས་ཡོད་གནས་ཚུལ་རེད། འདི་བོད་པའི་སྤྱི་ཚོགས་དང་ནང་པའི་སྤྱི་ཚོགས་ནང་ལ་འདི་གཅིག་རྒྱུན་གྱི་བེད་སྤྱོད་བྱེད་ཀྱི་ཡོད་པས། འདི་གཅིག་ཁྱེད་རང་གིས་འདི་དཔྱད་པ་གནང་དུས་ཙམ་པ། འདི་ནང་པའི་ནང་པ་རང་གིས་འདི་ལ་ཡང་ལྟ་སྟངས་འདི་ད་ནུབ་ཕྱོགས་པའི་ད་ཡེ་ཤུ་ལྷག་པར་དུ་ཡེ་ཤུ་མང་བ་འདི་ཡེ་ཤུ་རེད། ཡེ་ཤུ་ཆོས་པ་ཚོས་ཀྱི་ཆོས་ཉམས་ལེན་བྱེད་མཁན་ཡང་ན་ཆོས་རྩ་བ་ནས་ཁས་མ་ལེན་མཁན་ཚོས་ཀྱི་དྲན་པ་ཉེར་བཞག་ལ་ལྟ་སྟངས་གཉིས་ལ་ཁྱད་པར་འགྲོ་བ་ག་རེ་ཞིག་ཡོད་ནམ། ལགས་འོང་ད་འདི་གཅིག་རེད་ད་ལྟ་ག་རེ་ཟེར་དགོས་རེད་ང་ཚོས་ད་ལྟ་བར་དུ་དྲན་པ་ཉེར་བཞག་སྒང་ལ་ཡ་དམིགས་བསལ་གྱི་ཉམས་ཞིབ་བྱས་པ་དང་གླེང་སློང་བྱས་སོགས་པ་ཏོག་ཙམ་ཞིག་ཉུང་ཉུང་རེད་སྤྱིར་བཏང་ང་ཚོ་བྱང་ཕྱོགས་སོ་བདུན་བཤད་པའི་སྐབས་སུ་ཨ་ནི་ཅིག་དྲན་པ་ཉེ་བར་བཞག་པ་བཞི་གསུངས་ཡོད་པའི་སྐབས་ཅིག་རེད་དེ་མ་ཡིན་པའི་འདིའི་སྒང་ལ་ཡ་རྩལ་དུ་བཏོན་པའི་ཐོག་ནས་དམིགས་བསལ་ད་ལྟ་ཕལ་ཆེར་གསུངས་མེད་པ་འདྲ་དེ་འདྲས་ཞུས་པ་ཡིན་ན་ཧམ་པ་ཚ་དྲགས་པའི་བཟོ་འདྲ་ཞིག་འདུག་ཡིན་ནའི་མང་པོ་ཞིག་གསུངས་ཡོད་མ་རེད། ད་ནུབ་ཕྱོགས་ཁུལ་ལ་ཡང་འདི་དྲན་པ་ཉེར་བཞག་འདི་རྒྱུན་ལྡན་གྱི་ད་ག་རེ་ཟེར་དགོས་རེད་སེམས་ཁམས་འཕྲོད་བསྟེན་ནང་རེད་དེ་མ་ཡིན་པའི་ད་ག་རེ་ཟེར་དགོས་རེད་ཨ་ནི་རྒྱུན་ལྡན་གྱི་འཕྲོད་བསྟེན་རེད་རྒྱུན་ལྡན་གྱི་ད་ཨིན་ཇིའི་ཨིན་སྐད་ནང་ཞུས་པ་ཡིན་ན་འདི་ལ་ཡང Mindfulness Intervention ཟེར་གྱི་འདུག་ཨ་དེ་དེ་འདྲའི་གྱི་ཤེས་བྱའི་རིག་ཚན་ཆ་ཚང་གྱི་ནང་ཁུལ་ལ་ཡང་བེད་སྤྱོད་བྱས་བསྡད་པའི་བཟོ་འདྲ་ཅིག། དེ་འདྲས་ད་ཉེ་ཆར་ག་རེ་ཟེར་ར་ཆིག་སྟོང་དགུ་བརྒྱ་དུ་བ་ནས་ད་འདི་འགོ་བཙུགས་ཡོད་རེད་བ། ཨ་འདི་འགོ་བཙུགས་སྟངས་འདྲ་པོ་ཆ་མཚོན་པ་ཡིན་ན་ལས་ཁོང་ཚོས་ཀྱིས་ད་ངའི་ལྟ་སྟངས་བྱས་པ་ཡིན་ན་དེ་འདྲས་ཀྱིས་ཁོང་ཚོ་འདྲ་པོ་ཆ་མཚོན་པ་ཡིན་ན་དྲན་པ་ཉེར་བཞག་གི་སེམས་རྩེ་གཅིག་པར་གནས་ཡག་གི་ཐབས་ལམ་དེ་ཐབས་ལམ་དེ་ཤེས་བྱའི་རིག་ཚན་ཆ་ཚང་ནང་ཁུལ་ལ་འཇུག་ཡས་ཅིག་འབད་བརྩོན་བྱས་བྱས་པའི་རྣམ་པ་སོར་འདུག་དེ་ལ་ཡང་ཁོང་ཚོས་ཀྱིས་དང་རྒྱུའི་ནུབ་ཕྱོགས་ཁུལ་ལ་ཡང་དྲན་པ་ཉེར་བཞག་འགྲེལ་བཤད་བརྒྱབ་ཡོང་དུས་ཙམ་པ་ལ་ཡང་འདི་ལ་ཡང་ག་རེ་ཟེར་ར་སེམས་རྩེ་གཅིག་པར་གནས་ཡག་དང་དེ་ལ་ཡང་གཙོ་དོན་བྱས་ནས། ར་སེམས་པ་འདི། ག་རེ་ཟེར་ར་སེམས་པ་འདི་ཡུལ་གྱི་སྟེང་དུ་བཞག་ཡོང་དུས་ཙམ་པར་ཡང། འདི་ལ་ཡང་དམིགས་བསལ་གྱི་འདོད་ཆགས་ཞེ་སྡང་གཏི་མུག་གི་བློ་ཞུགས་མ་བཅུག་ཡག་སོགས་པ་དང། ཨེ་འདི་སེམས་བྱུང་དགེ་བ་དང་མི་དགེ་བ་ཟེར་དེ་འདྲའི་སྐད་ཆ་དམིགས་བསལ་ཡོད་མ་རེད་ཁོང་ཚོས་འདི་སེམས་རྩེ་གཅིག་པ་རང་ལ་ཡང་འབད་བརྩོན་བྱས་པའི་ཐོག་ནས་ཡོང་ཡག་ཅིག་རེད་འདི་ཡོད་པའི་རྒྱུ་མཚན་གྱིས་ད། ཐབས་ལམ་ཅིག་ལ་ངོས་འཛིན་པའི་ཐོག་ནས་ལག་བསྟར་བྱེད་དུས་ཙམ་པར་ཨེ་ཤེས་བྱའི་གི་རིག་ཚན། དཔེར་ན་ཆ་མཚོན་པ་ཡིན་ན་བྱིས་པའི་སེམས་ཁམས་ནང་ཁུལ་ལ་ཡང་ཨེ་དྲན་པ་ཉེར་གཞག་སྒོམ་ཉམས་ལེན་བྱེད་ཡག་སོགས་པ་ད་ག་ནང་བཞིན་བཙོན་ཁང་ནང་ལ་ཡིན་པ་ཡིན་ན་བཙོན་པ་དེ་ཚོའི་གི་ཨ་ནི་ཅིག་ག་རེ་ཟེར་ར། སེམས་ལ་ཡང། དངངས་འཚབ་དང་དེ་མ་ཡིན་པའི་སེམས་ལ་ཡང་ག་རེ་ཟེར་ར་ཞེ་སྡང་དང་དེ་འདྲའི་ཤུགས་ཆེན་པོ་ཡོད་དེ་གའི་རྩ་ནས་འཇོམས་པར་བྱེད་མཁན་དེ་འདྲའི་ཐབས་ལམ་མང་པོ་ཞེ་པོ་ཅིག་གཏན་འབེབས་བྱས་འདུག་དེ་གའི་ཆ་ཚང་བྱེད་ཡག་འདྲ་པོ་ཆ་མཚོན་པ་ཡིན་ན་ཁོང་ཚོས་དྲན་པ་ཉེར་གཞག་གི་འདི་ཐབས་ལམ་ཅིག་ལ་ཡང་ངོས་བཟུང་བའི་ཐོག་ནས་ཤེས་བྱའི་རིག་ཚན་མང་པོ་ཅིག་ནང་ཁུལ་ལ་ཡང་ཁོང་ཚོས་ལག་བསྟར་བྱས་པ་དེ་འདྲ་ཡོང་གི་འདུག་ད། ཡོང་གི་འདུག་ཟེར་ནས་ད་དེ་འདྲ་བྱུང་ཤག་ད་འདིར་ཡང་གཞི་རྩའི་གི་ད། དངོས་སུ་སོ་སོས་མྱོང་འདྲིས་བྱས་ནས་ད་གྲུབ་དོན་ག་ཚོད་ཡིན་མིན་དེ་ད་ལྟ་ངའི་ཉམས་ཞིབ་ཀྱི་ཁྱབ་ཁོངས་ནང་ལ་ཡང་ཤུགས་ཆེན་པོ་ཡོད་མ་རེད། ཡིན་པ་ཡིན་ནའི་ད་ཏོག་ཙམ་ཅིག་གི་དོ་སྣང་བྱེད་ཡུལ་ཙམ་པ་དེ་འདྲས་བྱས་ཤག་ད་དམིགས་བསལ་གྱི་ད་ལྟ་ང་ཚོ་ཡི་ཤུ་དང་དེ་ཚོའི་གི་ཆོས་ལུགས་ནང་ཁུལ་ཡ་དེ་འདྲས་གི་དྲན་པ་ཉེར་གཞག་གི་སྒོམ་ཚུལ་དེ་འདྲས་ཅིག་ཁོ་ཚོས་སླེབས་པའི་སྐབས་དེ་རེད་དཔེར་ན་ཆ་མཚོན་པ་ཡིན་ན་ད་ལྟ་ང་ཚོ་ཡི་ཤུ་ནང་མ་སླེབས་པའི་སྔོན་ལ་ཡ་ག་རེ་ཟེར་ར Jewish གི་ཆོས་ལུགས་ནང་ལ་ཡ Judaism ནང་ལ་ཡ་དེ་འདྲས་གི་དྲན་པ་ཉེར་གཞག་གི་སྒོམ་དེ་འདྲས་ལག་བསྟར་བྱེད་པའི་སྐབས་དེ་འདྲས་ཤག་ད་ཐབས་ལམ་དེ་ནང་པ་སངས་རྒྱས་པའི་གི་ག་རེ་ཟེར་ར་དངོས་པོའི་གནས་ལུགས་དཔྱད་པ་བྱེད་ཡག་གི་ཐབས་ལམ་འདི་ཕར་འཁྱེར་བའི་ཐོག་ནས་ཁོ་རང་ཚོས་ཀྱི་སོ་སོའི་དཀོན་མཆོག་རྗེས་སུ་དྲན་ཡག་སོགས་པ་དང་དཀོན་མཆོག་སྒོམ་ཡག་སོགས་པ་དང་དེ་འདྲས་ཀྱི་སྐབས་དེ་འདྲས་ཡོང་གི་འདུག་མཚམས་མཚམས་ཡིན་པ་ན་ཁོ་ཚོས་ཀྱི Mindfulness of God ཟེར་དེ་འདྲས་ནི་དེ་འདྲས་ཀྱི་ད་ལྟ་ཁོ་ཚོས་དེ་འདྲས་སྒོམ་སྟངས་ཀྱི་རྣམ་པ་དེ་འདྲས་གསར་གཏོད་བྱས་ཤག་ད་དེ་ཚོ་འདྲ་པོ་ཆ་མཚོན་པ་ཡིན་ན་སྐྱབས་རྗེ་ཟམ་གདོང་རིན་པོ་ཆེས་ཀྱི་དམིགས་བསལ་བཀའ་སློབ་དེ་འདྲས་དེ་འདྲས་ཡོད་རེད་བྱས་ཙང་དེ་ཚོ་འདྲ་པོ་ཆ་མཚོན་པ་ཡིན་ན་ད་གཞི་རྩ་འདིའི་ཐུབ་སྟངས་འདིས་དྲན་པ་ཉེར་གཞག་འདི་ཐབས་ལམ་གཅིག་ལ་ཡ་སེམས་རྩེ་གཅིག་པར་གནས་ཡག་གི་ཐབས་ལམ་གཅིག་ལ་གཞི་འཛིན་པའི་ཐོག་ནས་ཁོང་ཚོས་སོ་སོའི་གི་དཀོན་མཆོག་ཁས་ལེན་མཁན་དེ་ཚོའི་གི་ཆོས་ལུགས་ཀྱི་དད་པའི་རྗེས་འབྲང་ནང་ཁུལ་ལག་ལེན་ག་འདྲས་བསྟར་དགོས་མིན་དང་ད་ག་ནང་བཞིན་ཡང་ཐབས་ལམ་འདི་ཆོས་ཁས་མ་ལེན་མཁན་དེ་ཚོའི་གི་རྒྱུན་རིང་འཚོ་བའི་ནང་ཁུལ་ལ་ཡ་སེམས་རྩེ་གཅིག་པར་གནས་ཡག་དང་དེ་འདྲའི་གི་ཆེད་དུ་ཐབས་ལམ་བེད་སྤྱོད་བྱེད་ཡག་ད་ག་ནང་བཞིན་ཡང་ཤེས་ཡོན་སློབ་གསོ་དང་འབྲེལ་བ་ཡོད་དུས་ཙམ་པ་བསླབ་གྲྭ་ཁག་ནང་ཁུལ་ལ་ཡ་དྲན་པ་ཉེར་གཞག་གི་ཐབས་ལམ་འདི་ཡང་གཅིག་ཕར་འཁྱེར་བའི་ཐོག་ནས་བེད་སྤྱོད་བྱེད་ཡག་སོགས་པ་དེ་འདྲས་ཡིན་དུས་ཙམ་པ་ཨ་ནི་གཅིག་ག་རེ་ཟེར་ར། ནུབ་ཕྱོགས་པའི་མི་དེ་ཚོ་ཆ་མཚོན་ན་འདི་ཐབས་ལམ་རང་གཅིག་ལ་ཡང་ངོས་འཛིན་བྱས་པའི་ཐོག་ནས། ཤེས་བྱའི་རིག་ཚན་དང་དེ་འདྲའི་ནང་ཁུལ་བེད་སྤྱོད་བྱེད་པའི་སྐབས་དེ་འདྲའི་ཡོང་གི་འདུག་འོ་དེ་འདྲས་རེད་ཤག་ད་ལྟ་སོ་སོའི་དོ་སྣང་རུ་དེ་འདྲས་བྱུང་སོང།
དེ་འདི་ཡང་ད་ལྟ་འབྱུང་ཁུངས་ཀྱི་ཐོག་ནས་ཞུས་པ་ཡིན་ན་ནང་པའི་བསྟན་བཅོས་ནང་ནས་དྲན་པ་ཉེ་བར་བཞག་པ་གསུང་ཡག་འདི་བྱུང་སྔ་ཤོས་འདྲ་ཞིག་ངོས་འཛིན་ཞུས་ན་འགྲིག་གི་ཡོད་ན་ལོ། ད་ནང་པའི་བསྟན་བཅོས་གསུང་གི་མ་རེད་དེ་སངས་རྒྱས་ཀྱིས་དང་པོ་ཉིད་ལ་ཡར་གསུང་དུས་ཙམ་པ་ད་འདི་ང་ཚོ་དྲན་པ་ཉེར་གཞག་གི་ལོ་རྒྱུས་ཟེར་ད་ད་ཅིག་ཚན་པ་འདི་འདྲས་ཅིག་ཡོད་རེད་ད་ང་ཚོ་བྲིས་རྒྱུ་ནང་ལ་ཡ་དེའི་ནང་ཁུལ་ལ་ཡར་དམིགས་བསལ་གྱི་བྱས་ཡོང་གི་རེད་ཇི་ལྟར་ང་ཚོ་དྲན་པ་ཉེར་གཞག་ད་ད་འདི་ཐ་སྙད་དེ་ག་རང་ཅིག་ད་ད་ནང་སངས་རྒྱས་ཀྱི་གསུང་པའི་གསུང་ནང་ལ་མ་འདུག་འདི་འདྲས་ཀྱི་ད་ད་ཧིན་དུའི་གི་སྔོན་མའི་གི་ག་རེ་ཟེར་དགོས་རེད་གཞུང་ལུགས་ད་འདི་འདྲས་ནང་ལ་ཡ་ཚིག་དེ་ག་རང་འདི་འདྲས་གསལ་བ་ཡོད་མ་རེད་ཇི་ལྟར་སྒོམ་གྱི་རྣམ་གཞག་འདི། ནང་པ་ཙམ་མ་ཡིན་པར་གཅེར་བུ་པ་རེད་ཧིན་དུ་རེད་འདི་གའི་ཆ་ཚང་གི་ག་རེ་ཟེར་ཆོས་ལུགས་ཀྱི་གཞུང་ལུགས་ཁག་ནང་ལ་ཡང་གསལ་བསྡད་པ་ཞིག་རེད་དེ་འདྲ་ཡིན་ཙམ་པ་ལ་ཡང་ད་འདི་བསྟན་བཅོས་ཙམ་མ་ཡིན་པར་དང་པོ་ནས་སངས་རྒྱས་ཀྱིས་གསུངས་བཞག་པའི་ད་འདུལ་བ་ནས་བྱས་ནས་གཞི་འཛིན་པའི་ཐོག་ནས་འདི་གའི་ཆ་ཚང་ནང་ལ་ཡང་དྲན་པ་ཉེར་གཞག་འདི་རེད་ཆ་ཚང་དྲན་པ་ཉེར་གཞག་འདི་ནང་པའི་ཀྱི་ཐུན་མོང་མ་ཡིན་པའི་སྒོམ་གྱི་རྣམ་བཞག་སྤྱིར་ཡང་ངོས་འཛིན་ཞུ་དགོས་རེད།

ང་ཚོས་དྲན་པ་ཉེར་གཞག་གི་སྒོམ་གྱི་ད་འབྱུང་ཁུངས་ངོས་ལ་ཡང་དཔྱད་པ་བྱེད་ཡོང་པའི་སྐབས་སུ་ད་འདི་ལ་ཡང་ཉེ་རབས་ཀྱི་མཁས་པ་འགའ་ཤས་ཀྱིས་དྲན་པ་ཉེར་གཞག་གི་སྒོམ་འདི་ནི་ཧིན་དུའི་ག་རེ་ཟེར་དགོས་རེད། གསུང་རབ་སྔ་མ་ནས་ད་ཧིན་དུའི་ཆོས་ལུགས་ཀྱི་སྔ་མ་དེ་ཚོ་ལས་བྱུང་བཞག་པ་རེད་ཟེར་ཡ་ཟེར་མཁན་གྱི་རིགས་གཅིག་ཡོད་རེད། ད་དེ་མ་ཡིན་པའི་ཡང་ག་རེ་ཟེར་དགོས་རེད་གཅེར་བུ་པའི་ཆོས་ལུགས་ནས་བྱུང་ཡོད་རེད་ཟེར་མཁན་གྱི་མཁས་པ་རེ་ཟུང་ཡོད་རེད། ད་དོན་ངོ་མ་ལ་ཡང་དེ་འདྲས་ཀྱི་སྐབས་དེའི་སྐབས་སུ་ཧིན་དྷུའི་གཞུང་ལུགས་ཁག་ནང་ཁུལ་ནས་ཁོ་རང་ཚོའི་སྒོམ་གྱི་རྣམ་གཞག་དེ་ག་འདྲས་ཡིན་པ་དང་དེ་ནང་བཞིན་ག་རེ་ཟེར་དགོས་རེད་གཅེར་བུ་པའི་གཞུང་ལུགས་ཁག་ནང་ཁུལ་སྒོམ་གྱི་རྣམ་གཞག་ག་འདྲས་ཡིན་མིན་སྒང་ལ་ཡང་ཉམས་ཞིབ་དང་དེ་འདྲས་བྱས་ཡོད་པ་ཡིན་ན་ནང་པ་སངས་རྒྱས་པའི་དྲན་པ་ཉེར་གཞག་འདི་ད་ཐུན་མོང་མ་ཡིན་པ་ཅིག་དམིགས་བསལ་ཆགས་ཡོད་དགོས་བ་རེད། ད་འདི་ལ་ཡང་སོ་སོ་སོ་གྱི་མཁས་པ་རེ་ཟུང་གིས་སོ་སོའི་ག་རེ་ཟེར་དགོས་རེད་འདོད་ཚུལ་མ་འདྲ་མ་འདྲ་ཡོད་དེ་ཡིན་པ་ཡིན་ནའང་ནང་པ་སངས་རྒྱས་པའི་གཞུང་ལུགས། སངས་རྒྱས་ཀྱི་གསུང་དང་བསྟན་བཅོས་ནང་ཁུལ་ལ་ཡང་དྲན་པ་ཉེར་གཞག་གི་རྣམ་གཞག་གསུང་སྟངས་སུ་རང་ལ་ཡང་དཔྱིས་ཕྱིན་པར་ཉམས་ཞིབ་བྱས་ན་དྲན་པ་ཉེར་གཞག་འདི་ནང་པ་མ་ཡིན་པའི་ནང་པའི་ཀྱི་ཐུན་མོང་མ་ཡིན་པའི་སྒོམ་གྱི་རྣམ་གཞག་ཆགས་ཡོད་རེད། ད་ད་ལྟ་བོད་ལ་ཡང་ཆ་བཞག་པ་ཡིན་ན་ནང་ཆོས་ད་དར་ནས་གཅིག་སྟོང་སུམ་བརྒྱ་བཞི་བརྒྱ་ད་དེ་འདྲས་ཅིག་ཁ་གཏད་དྲུག་ལ་ད་བྱེད་དུས།

མང་ཚོགས་དཀྱུས་མའི་ནང་ལ་ཡ་ཅིག་ཡོད་ཟེར་མཁན་ཁ་ཚོན་བཅད་ནས་ཞུ་ཐུབ་ཀྱི་མི་འདུག་སྟེ། ཡིན་པ་ཡིན་ནའང་རྒྱུན་དུ་ང་ཚོས་སེམས་པ་བཟང་པོ་བྱེད་ཡ་དང་བྱམས་སྙིང་རྗེ་སྒོམ་ཡ་ལ་སོགས་པ་འདི་གའི་ཆ་ཚང་ཡིན་པ་ཡིན་ན་ཡང་ད་ལྟ་ང་ཚོ་སངས་རྒྱས་ཀྱི་གསུང་རབ་གསུང་རབ་ཟེར་ནས་སངས་རྒྱས་ཀྱི་མདོ་དེ་ཚོར་ཡ་ཁུངས་གཏུགས་ཡོང་པ་ཡིན་ན་དྲན་པ་ཉེ་བར་བཞག་པའི་ཁོ་རང་གི་སྒོམ་གྱི་རྣམ་གྲངས་ནང་ལ་ཡ་བྱམས་པ་དང་སྙིང་རྗེ་ཀྱི་སྒོམ་གྱི་བྱམས་པ་དང་སྙིང་རྗེ་འདི་འདྲའི་གི་སྒོམ་སྟངས་ཀྱི་ཚུལ་འདི་འདྲའི་གསུངས་ཡོད་རེད། བྱས་ཙང་དེ་ཚོ་རུ་ཆ་མཚོན་པ་ཡིན་ན་ད་བརྒྱུད་རིའི་སྤྱི་ཚོགས་ནང་ཁུལ་མར་བབས་ཐུབ་ཡག་དང་དེ་གའི་ཆ་ཚང་གི་གནས་བབས་ཡོད་བསྡད་པ་བྱེད་ཡ་ཕལ་ཆེན་དེ་འདྲས་མཐོང་གི་འདུག་ལ། ད་ལྟ་ང་ཚོས་ཉེ་ཆར་ད་ཉེ་ཆར་ཟེར་ནས་ང་ཚོས་ཉེ་བའི་ཆར་ལ་ཡ་ད་བྱམས་པ་སྒོམ་བྱམས་པས་བྱམས་བྱམས་པ་དང་སྙིང་རྗེའི་སྒོམ་རྒྱག་དགོས་རེད་ཟེར་ཡ་ད་སྐྱབས་མགོན་བྱས་དང་བླ་ཆེན་དམ་པ་རྣམ་པ་ཚོས་ང་ཚོ་ལ་ཡ་ད་འདྲས་སློབ་ཁྲིད་གནང་གི་ཡོད་པ་ཡིན་པ་ཡིན་ན་དེ་གའི་ཆ་ཚང་ཅིག་ང་ཚོ་ཡ་ཁུངས་གཏུགས་ཡོང་བ་ཡིན་ན་དྲན་པ་ཉེར་གཞག་སྒོམ་ཁོ་རང་གིས་ད་བརྒྱུད་རིམ་ནང་ཁུལ་ལ་ཡ་དེ་གའི་ཆ་ཚང་ཅིག་བྱས་ཡོད་བསྡད་པའི་རྣམ་པ་འདྲ་ཞིག་ཡོད་རེད། བྱས་ཙང་ངས་བསམ་སྟངས་ལྟར་བྱས་པ་ཡིན་ན་ད་ལྟའི་ང་ཚོའི་ད་དྲན་པ་ཉེར་གཞག་གི་སྒོམ་གྱི་ག་རེ་ཟེར་དགོས་རེད manual ཟེར་ནས་ཅིག། དབྱིན་ཇི་ནང་ལ manual ཟེར་ནས་ད་ལྟ་ང་ཚོ་གནས་བརྟན་སྡེ་པ་ལ་ཡིན་པ་ཡིན་ན་སྒོམ་རྒྱབ་སྟངས་རྒྱབ་ལུགས་ཀྱི manual ཅིག་ཡོད་རེད། ལག་དེབ་ལབ་དོན་སོ། འོ་དེ་འདྲའི་ནང་བཞིན་ཅིག་ད་ལྟ་ང་ཚོ་མང་ཚོགས་དཀྱུས་མས་ད་ལྟ་ཉམས་ལེན་བྱེད་དུས་ཡ་དེ་འདྲའི་ཅིག་ཕལ་ཆེར་རིམ་པས་ཅིག་ག་རེ་ཟེར་ང་ཚོའི་ད་མཁས་ཅན་དམ་པ་རྣམ་པ་ཚོས་དེ་འདྲའི་འབད་བརྩོན་གནང་བ་ཡིན་ན་ཕལ་ཆེར་རྒྱ་ཆེ་རྒྱ་མང་ཚོགས་དཀྱུས་མས་ལས་སླ་པོའི་ངང་ནས་ཉམས་ལེན་བྱེད་འདོད་ཅིག་ཡོད་རེད་བསམ་གྱི་འདུག་ད་བྱིས་རྩལ་ཆ་ནས་ང་ཚོ་སྒོམ་གི་དེ་རྣམ་པ་དེ་སོ་སོས་མར་སྤྱི་ཚོགས་ནང་ལ་ཡང་སྤྲད་ཐུབ་མ་ཐུབ་མ་ཐུབ་ཅིག་རེད་བ། ཡིན་རེད། སྤྲད་ཐུབ་པ་ཡིན་ན་ད་ལྟ་སྒོམ་དེ་སེམས་དེ་གོ་བ་ཡིན་དེ་ལས་འཕྲོ་དགོས་དུས་ཙམ་པ་ལ་ཡང་ཕལ་ཆེར་ཡོང་གི་རེད་བསམ་པའི་རེ་བ་ཅིག་ཡོད།

བདུན་ཕྲག་བརྒྱད་རེ་འགའ་སྐྱོན་ཆེ་རེ་ཞུགས། ཁོ་ཚོ་དཔྱད་པ་བྱེད་ཀྱི་འདུག་ད་ཚན་རིག་གི་དེང་སང་ཚད་འཇལ་དུས་ཙམ་པ་འཕྲུལ་ཆས་ལ་བརྟེན་བྱས་མཐར་ཀླད་རྩའི་གི་ཐོག་ལ་ཁྱད་པར་ག་འདྲ་འདུག་ཟེར་ཏེ་ཁོ་ཚོ་བརྟག་དཔྱད་གནང་གི་འདུག་ད་དེ་འདྲའི་བརྟག་དཔྱད་གནང་དུས་ཙམ་པ་དྲན་པ་ཉེར་གཞག་གི་སྒོམ་ཉམས་ལེན་བྱེད་མཁན། སྒོམ་དེ་སྔ་ཁྱོན་ནས་གོ་མ་མྱོང་པ་དེ་འདྲས་ཅིག་གི་ཉམས་ལེན་བྱེད་བྱེད་བདུན་ཕྲག་བརྒྱད་རྗེས་ལ་ཡ། ཀླད་རྩའི་གི་དྲ་བ་ཆེ་ལ་ཡ་བརྟག་དཔྱད་གནང་དུས་ཙམ་པ

ནའོ། ད་འདི་དཔེར་ན་མ་འོངས་པ་ད་དེང་སང་ནུབ་ཕྱོགས་ནང་ལོགས་ལ་དཔེར་ན། ཚོང་པའི་སྤྱི་ཚོགས་ནང་ལོགས་ཡིན་ན་དྲན་པ་ཉེར་གཞག་གི་སྒོ་ནས་ཚོང་རྒྱག་པ་ཟེར་ཡང་དེ་འདྲའི་བཤད་མཁན་འདི་ཡོང་གི་འདུག་ད་ཁ་ཅིག་གིས་ད་རེད་རེད་རེད་རེད། ད་དེ་ཚོ་འཕྲོད་བསྟེན་ནང་ལོགས་ཡིན་ན་དྲན་པ་ཉེར་གཞག་ད་གིན་ཁྱེད་རང་གི་བཙོན་ཁང་ནང་གི་སྐོར་དེ་ཕེབས་ག་གནང་སོང་གི་འཕྲོད་བསྟེན་གྱི་ཐོག་ནས་སེམས་ལ་སེམས་ཁམས་ལ་དཀའ་ངལ་ཞེ་པོ་འཕྲད་བསྡད་པ་དེ་ག་དེ་ལ་ཡང་དྲན་པ་ཉེར་གཞག་གི་ཕན་ཡོད་ཡོད་པ།

ཕྱག་ཆེན་ཞེ་པོ་བསྐྱེད་བཟླས་རྒྱན་རིགས་དྲུག་ཆ་ཚུན་པ་ནས་རྡོ་སོལ་ལ་ཡང་དྲན་པ་ཉེར་གཞག་བསྒོམས་པ་ཡིན་ན་ཕེབས་རླབས་ཡོང་གི་ཡོད་པས་སོ་དང་དེ་འདྲའི་གང་ལས་དངོས་གནས་ཀུན་མང་པོ་གཅིག་འདུག་ད་ལྟ་དཔེར་ན་ཆ་ཚུན་པ་ཡང་ད་ལྟ་ང་ཚོ་འདི་ཡོད་རེད་ལ། McMindfulness ཟེར་ནས་ད་ལྟ་ང་ཚོ KFC ཟ་གི་ཡོད་པ་ཡིན་ན་རེད་ཁྱེད་རང་དྲན་པ་གྱིས་ཞག་བསྒོམ་དགོས་ཟེར་ཟེར་བ་དང་དེ་འདྲའི་མང་པོ་ཞིག་ཡོད་རེད་ལ། ད་འདི་གའི་ཆ་ཚང་ཅིག་ག་རེད་ཟིན་བསམ་པ་ལ་ཡང་ཁོང་ཚོའི་སྤྱི་ཚོགས་ནང་ཁུལ་ལ་ཡང་མིའི་གི་སེམས་ཁམས་དང། བསྟུན་པའི་ཐོག་ནས་དེ་གའི་ཆ་ཚང་ཞིག་བཟོས་བཞག་པ་རེད་བ། ད་གལ་སྲིད་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡང་དེ་འདྲའི་ཞིག་བཟོ་དགོས་ཀྱི་ཡོད་པ་ཡིན་ན་ད་ང་ཚོའི་བོད་པའི་སྤྱི་ཚོགས་ཁོ་རང་གི་མིའི་སེམས་ཁམས་དེ་ད་ག་རེ་ལབ་དགོས་རེད་བསམ་བློའི་སློབ་གསོ་དེ་ལ་ཡང་གལ་སྲིད་ད་ལྟ་ང་ཚོ་ལ་ཡང་གཙོ་བོ་ནང་ཆོས་ཀྱི་བསམ་བློའི་སློབ་གསོ་དེ་དང་བོད་པའི་སྲོལ་རྒྱུན་གྱི་བཟང་སྤྱོད་ཀྱི་སློབ་གསོ་དེ་ང་ཚོའི་སྤྱི་ཚོགས་དེ་འཚར་ལོངས་བྱུང་བསྡད་ཡོད་ར་མི་ཁོ་རང་གལ་སྲིད་ད་ང་ཚོའི་སྤྱི་ཚོགས་དེ་ཡང་བསམ་བློའི་སློབ་གསོ་ཏག་ཏག་ཅིག་ལྡན་གྱི་མེད་པ་ཡིན་ན་ད་དེ་འདྲའི་ལ་སོགས་པ་ཕལ་ཆེར་ལག་བསྟར་བྱེད་དགོས་རེད་དྲན་གྱི་ཡོད་ལ། ད་ལྟ་ང་ཚོར་ཕལ་ཆེར་དེ་འདྲའི་ཅིག་མང་པོ་ཅིག་མ་ཡོང་རྒྱུ་མཚན་དེ་ཆ་ཚང་ཅིག་ཡོང་ཡ་དེ། ཅིག་ནང་ཆོས་ཀྱི་བསམ་བློའི་སློབ་གསོ་དེ་དང་སྲོལ་རྒྱུན་གྱི་བཟང་སྤྱོད་ཀྱི་བསམ་བློའི་སློབ་གསོ་དེ་ང་ཚོར་དེ་འདྲའི་དཀའ་ངལ་འཕྲད་ཀྱི་ཡོད་མ་རེད་པ། ཡིན་པ་ཡིན་ནའི་དེ་འདྲའི་ཅིག་ཕལ་ཆེར་ད་གལ་སྲིད་བསམ་བློའི་སློབ་གསོ་མ་འདང་པ་ཡིན་ན་ཕལ་ཆེར་དེ་གའི་ཆ་ཚང་ཅིག་ལག་བསྟར་བྱེད་དགོས་ངེས་རེད་ཤག། ད་ད་ལྟ་ག་རེ་ཟེར་དགོས་རེད། ཚོང་ལས་དང་རྡོ་སོལ་ནང་ཁུལ་ལ་དྲན་པ་ཉེར་གཞག་སྒོམ་སྟངས་འགྲོ་ད་ད་ངེས་རེད། ཟུར་ལ་ཡར་བལྟས་པའི་ནང་ཁུལ་བསམ་སྟངས་ཡོང་བས་ན་ཁོང་ཚོས་འདི་རེད་ཤག། ང་ཚོས་དྲན་པ་ཉེར་བཞག་གིས་མི་ཁ་ཤས་ཚོང་འབྲེལ་དང་དེ་འདྲའི་དཀྱིལ་མར་ཡར་ཚོང་རྒྱག་མཁན་ལས་ཀ་བྱེད་མཁན་ཡིན་པ་ཡིན་ན་ནང་གི་དཀའ་ངལ་དང་ཕྱིའི་དཀའ་ངལ་མང་པོ་ཞེ་པོ་ཅིག་སེམས་པའི་ནང་ཁུལ་ལ་ཡར་སྤུངས་ནས་ཚོང་རྒྱག་ག་ཚོང་ལས་མཛའ་ད་སོ་སོའི་ལས་ཀ་གཉེར་གར་སླེབས་པའི་སྐབས་སུ་དེ་འདྲས་ཀྱི་གར་སོག་རེ་ཤུགས་རྐྱེན་ལ་བརྟེན་པའི་ཐོག་ནས་ཚོང་གི་སྟེང་ལ་ཡར་བསམ་བློ་གནས་མ་ཐུབ་པ་དང་དེ་འདྲས་ཀྱི་དཀའ་ངལ་ཤུགས་ཆེན་པོ་ཞེ་པོ་བྱུང་གི་འདུག་བ། དེ་འདྲའི་གི་ག་རེ་ཟེར་ལ་སེལ་ཡག་གི་ཆེད་དུ་ད་ཅིག་ག་རེ་ཟེར་སེམས། རྩེ་གཅིག་པར་གནས་ཡག་དང་དེ་ཡི་སྒོམ་འདི་ལྟ་བུ་འདི་ཉམས་ལེན་བྱེད་སྟངས་ཀྱི་རྣམ་པ་གཅིག་འདུག་འདིས་ཁོ་ཚོར་ཡང་ཕན་གྱི་ཡོད་པའི་ཕན་རླབས་དེ་འདིར་ཤེས་ཀྱི་འདུག་ཨ་དེ་ཕལ་ཆེར་བརྒྱ་ཆ་བརྒྱ་ཡིན་གྱི་རེད་དྲན་གྱི་འདུག་ད་འོ་དེ་འདྲའི་བྲོ། ད་འདི་ལ་ཡང་ག་འདྲས་བྱས་ནས་ཕན་གྱི་ཡོད་པ་དང་དེ་ཚོ་ཡང་ཅིག། ཅིག་མ་གཏིང་ཟབ་པོ་ཅིག་འདྲའི་འདྲ་པོ་ཅིག་ཡིན་གྱི་རེད་དྲན་གྱི་འདུག་ང།

ད་སྤྱིར་བཏང་ང་ཚོ་དྲན་པ་ཉེར་བཞག་གི་སྒོམ་ཟེར་དུས་ཙམ་པ་ལ་ཡ་སྒོམ་ལ་ཡ་སྤྱིར་བཏང་དཔྱད་སྒོམ་དང་འཇོག་སྒོམ་གཉིས་ཡོད་པའི་ནང་ནས་དྲན་པ་ཉེར་བཞག་གི་ངོ་བོ་དེ་དཔྱད་སྒོམ་གྱི་ངོ་བོར་བཞག་གི་རེད། དྲན་པ་ཉེར་བཞག་དེའི་གཙོ་བོ་དེ་ག་རེ་ཞུ་བ་ལབ་ན་ད་ལྟ་ལུས་ཚོར་བ་སེམས་ཆོས་འདི་གི་གནས་ལུགས་གང་ཡིན་པ་དེ་ལ་རྗེས་སུ་ལྟ་བ་ཟེར་གི་རེད་གནས་ལུགས་གང་ཡིན་པ་དེ།

ལོ། བདག་ལས་ཞེས་སོ་སོའི་གི་ལུས་པོ་འདི་གཞན་དག་ལས་བརྩིས་པ་ཡིན་ན་དེ་ཞིག་ཞན་པ་སོ་ར་དང་ཡིད་དུ་མི་འོང་བ་སོ་དེ་འདྲའི་མཐོང་པ་ཡིན་ན་སོ་སོ་སོ་རང་བཞིན་གྱིས་ཨ་ནི་དཔའ་ཞུམ་ཡ་ལ་སོགས་པ་དང་སྤྱི་ཚོགས་དཀྱིལ་མར་འགྲོ་དུས་ཙམ་པ་སྤོབས་པ་རྙེད་ཀྱི་མི་འདུག་ཟེར་ཡ་ལ་སོགས་པ་དང་དེ་འདྲས་ཀྱི་ག་རེ་ཟེར་ར་གཞོན་སྐྱེས་ལ་བསམ་བློ་དེ་འདྲས་སླེབས་དུས་ཙམ་པ་ད་རེ་ལུས་ལ་བབས་པའི་དྲན་པ་ཉེར་བཞག་སྒོམ་ཟེར་དུས་ཙམ་པ་ལ་ཡང་ད་རེ་ལུས་ཀྱི་རང་བཞིན་ད་ནམ་རྒྱུན་ང་ཚོ་དྲན་པ་ཉེར་བཞག་ལུས་ལ་གཏོགས་པའི་དྲན་པ་ཉེར་བཞག་སྒོམ་དུས་ཙམ་པ་ལུས་དྲན་པ་ཉེར་བཞག་སྒོམ་དུས་ང་ཚོ་མི་རྟག་པ་དང་མི་གཙང་བ་དང། དེ་གའི་ཆ་ཚང་སྒོམ་ཡས་ཀྱི་གནས་ལུགས་དེ་འདྲའི་ཡོང་གི་རེད་ད། དེ་སྲིད་སོ་སོའི་ཀྱི་ལུས་པོ་དེ་སོ་སོས་ཀྱི་དང་ལེན་ཐུབ་ཡ་ལ་ཡ། ལུས་དྲན་པ་ཉེར་བཞག་སྒོམ་ཐུབ་ཀྱི་ཡོད་པ་ན་དེ་དངོས་གནས་སྒོར་སྤྱི་ཚོགས་ལ་ཡ་ཁ་ཡོད་ལག་ཡོད་ཕན་གྱི་རེད་བསམ་གྱི་འདུག་དང་དེ་བཞིན་ཚོར་བ་རུ་ཆ་མཚོན་པ་ཡིན་ན་ལ་ཡང། ཚོར་བ་ཀྱི་ནམ་རྒྱུན་ང་ཚོ་ཡིན་པས་ན། ཚོར་བ་མཚམས་མཚམས་འདོད་ཆགས་ཤུགས་ཆེན་པོ་ཞེ་པོ་ཅིག་སྐྱེ་བའི་སྐབས་སུ་ག་རེ་ཡོང་གི་རེད་ཞེ་སྡང་ཤུགས་ཆེན་པོ་ཞེ་པོ་ཅིག་སྐྱེ་བའི་སྐབས་སུ་ག་རེ་ཡོང་གི་རེད་ཟེར་སོགས་པ་དང། སྡུག་བསྔལ་ཤུགས་ཆེན་པོ་ཞེ་པོ་ཡོང་བའི་སྐབས་སུ་ག་རེ་ཡོང་གི་རེད་དེ་འདྲས་ཀྱི་ཡོང་ཡ་དེ་གའི་ཆ་ཚང་ཅིག། ང་ཚོར་ད་དེང་སང་ཡིན་པ་ན Depression དང Anxiety སོགས་པ་འདི་འདྲས་ཡོང་གི་རེད་པ། བྱས་ཙང་དེ་ཚོ་ཡིན་པ་ཡིན་ན་ད་ལུས་ཀྱི་རང་བཞིན་དང་ཚོར་བ་ཀྱི་གནས་ལུགས་ཚོ་ཧ་གོ་ཡག་གི་ཆེད་དུ་དེ་བྱས་ང་ཚོ Manual དང་དེ་འདྲས་བྱས་རིམ་པ་བྱས་ནས་གོམ་པ་བརྒྱབ་ཐུབ་པ་ཡིན་ན་བརྒྱ་ཆ་བརྒྱ་སྤྱི་ཚོགས་ནང་ཁུལ་ཡག་ཕན་ཐོགས་ཡག་གོམ་པ་ཡིན་གྱི་རེད་དྲན་གྱི་འདུག་ད་ནུབ་ཕྱོགས་ཁུལ་ཡིན་པ་ཡིན་ན་ལས་ཕན་ཐོགས་ཡག་འདི་འདུག་ཟེར་ཕན་ཐོགས་ཡོད་ཟེར་ད་ང་ཚོ་ལ་ཡག་ང་ཚོས་ཁོང་ཚོ་ལ་ཡག་ག་རེ་ཟེར་རེད་ལུས་ཀྱི་མི་གཙང་བ་བཤད་ག་ཟེར་ན་ཁོང་ཚོས་ཁས་ལེན་བྱེད་ཐུབ་ཀྱི་མ་རེད་དེ། ཡིན་པ་ཡིན་ན་ཡང་སོ་སོའི་ལུས་དེ་རྫིག་པོ་ཡོད་ནའི་འདྲ་སྡུག་ཆག་ཡོད་པ་ཡིན་ནའི་འདྲ་གང་བྱས་གང་ཡོད་པ་དེ་སོ་སོས་དང་ལེན་ཐུབ་ཡག་གི་ཆེད་དུ་ཨ་ཅིག་ལུས་ཀྱི་གནས་ལུགས་དེ་ཚོ་ག་ལེ་ག་ལེ་ཤེས་ཡག་དང་རིམ་པ་བཞིན་གོམ་པ་རྒྱབ་ཐུབ་ན་ཨ་ནི་ཕལ་ཆེར་ཕན་གྱི་རེད་བསམ་ད་ཨ་ནི་ཅིག་ཚོར་བ་ཡིན་ནའི་འདུག་སེ་རེད་སེམས་ཡིན་པ་ཡིན་ནའི་ཡང་དེ་རེད་ཤག་དཔེར་ན་ཆ་མཚོན་པ་ཡིན་ན་ང་ཚོ་སེམས་ནང་ཁུལ་ལ་ཡ་སེམས་དེ་དཀོན་མཆོག་གསུམ་མཚམས་མཚམས་དགེ་བའི་ངོ་བོ་དང་མི་དགེ་བའི་ངོ་བོ་དང་དེ་འདྲར་འགྱུར་འགྲོ་དུས་ཙམ་པར་ཡ་ནུབ་ཕྱོགས་ཁུལ་ནང་ཁུལ་ལ་ཡ་དེ་འདྲས་ཅིག་ལག་བསྟར་བྱས་ཤག་ཁོང་ཚོས་དཔེར་ན་ཆ་མཚོན་པ་ཡིན་ན། ཁྱེད་རང་གི་སྔན་མ་གི་དུས་ཚོད་དེ་ཡང་ལས་ཀ་བཟང་པོ་ག་རེ་བྱས་ཡོད། ལས་ཀ་བཟང་པོ་བྱས་པ་དེ་ཁྱེད་རང་གི་སེམས་པའི་ནང་ལ་ཡང་ཡང་ནས་ཡང་དུ་སྒོམ་པར་བྱེད་དང་སྤྱིར་ཁྱེད་རང་ལ་སྤྲོ་བ་སྐྱེ་གི་སོ་སོ་མིའི་སོ་སོའི་གི་སྒོམ་རྒྱག་དུས་ཙམ་པ་ལ་ཡང་སྔན་མ་གི་སྤྱི་ཚོགས་ནང་ཁུལ་ལ་ཡང་སོ་སོའི་གི་འདས་ཟིན་པའི་གནས་ཚུལ་ནང་ལ་ཡང་ལས་ཀ་བཟང་པོ་བྱས་ཁྱོད་དེ་ཡང་ཡང་སྒོམ་ནས་ཨེ་འདི་ལ་དགའ་བ་སྐྱེ་བཅུག་གི་འདུག་ཨེ་འདི་ལ་དགའ་བ་སྐྱེ་བའི་རྒྱུ་མཚན་གྱིས། སླད་མར་ཡིན་པ་ཡིན་ན་ཡང་ལས་དེ་འདྲས་བརྩམ་གྱི་ཡིན་བསམ་པའི་དེ་འདྲའི་ག་རེ་ཟེར་ར་དམ་བཅའ་དེ་འདྲས་བྱས་བཅུག་ཨེ་རིམ་པ་རིམ་པ་བྱས་ན་ཨེ་ནི་རང་བཞིན་སེམས་ཀྱི་རང་བཞིན་གཞལ་ཡག་དང་འདུག་ཟེར་ནས་དགོངས་པ་བརྒྱབ་ཡོང་གི་འདུག་བྱས་ཙང་ད་འདི་འདྲ་རུ་ཆ་མཚོན་པ་ཡིན་ན་ང་ཚོའི་སྤྱི་ཚོགས་ནང་ལ་ཡིན་པ་ཡིན་ན་ད་ལྟ་ལུས་ཚོར་སེམས་ཆོས་བཞི་གི་དྲན་པ་ཉེར་གཞག་སྒོམ་པའི་སྐབས་སུ་དེ་འདྲས་བྱེད་ཨེ་མཐའ་མ་དེ་ཆོས་དྲན་པ་ཉེར་གཞག་སྒོམ་གྱི་ཡོད་པ་ཡིན་ན་ད་ཆོས་ཟེར་དུས་ཙམ་པར་ཡང་ཨེ་དངོས་པོའི་གནས་ལུགས་ད་བདེན་པ་རྩད་བརྟག་དཔྱད་བྱས་པའི་ཐོག་ནས་དངོས་པོའི་གནས་ལུགས་ད་ད་ལྟ་ང་ཚོས་ད་བདག་མེད་རྣམ་བཞག་མ་ཤེས་པའི་ངེད་དེ་བདག་མེད་ཁ་ཐུག་ལ་ང་བྱེད་ན་གལ་གནད་ཆེ་ཐུག་མ་རོ། ཡིན་པ་ཡིན་ནའི་ལས་ད་གཅིག། འདི་ལ་ཡང་རིམ་པས་བརྟག་དཔྱོད་མཛད་ནས། དཔྱད་པ་བྱས་དཔྱད་པ་བྱས་འདིས་སོ་སོའི་གི་དང་ལེན་བྱེད་ཐུབ་ཡག་གི་གནས་བབ་འདི་འདྲས་ཡང་ནས་ཡང་དུ་གོམས་པར་བྱེད་ཡ་འདི་འདྲས་རུ་ཆ་མཚོན་པས་ན་ད་སྤྱི་ཚོགས་ནང་ཁུལ་ལ་ཡང་སྒོམ་པ་རྒྱབ་སྟངས་གི་བྱེད་ཐབས་ལམ་འདི་ད་སོ་སོས་ག་འདྲས་བེད་སྤྱོད་བཏང་མ་བཏང་ཞིག་རེད་དྲན་གི་འདུག་བྱས་ཙང་འདུག་སེ་ཅིག་བྱས་པ་ཡིན་ན། ཕལ་ཆེར་ང་ཚོའི་སྤྱི་ཚོགས་ནང་ལ་ཡ་ད་དྲན་པ་ཉེར་གཞག་སྒོམ་འདི། ལག་ལེན་ཡག་པོ་འཁྱོལ་གི་རེད་དྲན་གི་འདུག་ད་དེང་སང་ཡིན་པས་ན་ང་ཚོ་མི་འགྱུར་རིན་པོ་ཆེ་ལ་རེད། ད་ཨ་ནེ་བཞིན་གྱི་ལག་ཏོ་ལ་རེད་ཁོང་རྣམ་པ་ཚོས་ད། སྒོམ་གི་རྣམ་བཞག

རང་གཞན་གཉིས་ཕན་གྱི་བསམ་བློ་བཏང་ཡག་དང་གཞན་ལ་ད་གཙོ་བོ་གཞན་ཕན་གྱི་བསམ་བློ་འདི་ཤུགས་ཆེ་བར་འགྲེལ་བསྡད་ཡོད་པ་དེ་དངོས་ཡོད་གནས་ཚུལ་རེད་བ་བྱེད་དུས་འདི་ད་ལྟ་ང་ཚོ་སྤྱི་ཚོགས་ནང་ལ་ཡང་སློབ་གཞི་ཁག་ནང་ལ་འདི་གཏོང་གི་ཡོད་རེད་པས་སློབ་གྲྭ་ཁག་ནང་ལོགས་ལ་ཡང་ད་འདི་གཞི་རིམ་རང་ནས་ཅིག་སློབ་ཁྲིད་གནང་ཡག་ད་འདི་ཚོ་གཏོང་གི་ཡོད་རེད་པས་ཁྱེད་རང་གིས་སྒེར་གྱི་མི་ཚེ་ནང་ཅིག་གལ་སྲིད་དཔྱད་པ་ཞིག་གནང་བྱས་འདུག་ཟེར་ནས་གཟིགས་པ་ཡིན་ན་ཁྱེད་རང་གི་དགོངས་ཚུལ་ག་རེ་ཡོད་ན་ལགས།

ཙམ་ཅིག་མིན་འགྲོ་བསམ་པས་སོ་དང་ཡང་མིན་ན་ཅིག། ཁ་ལོ་སེམས་རྩེ་གཅིག་པ་ལ་ཡང་ཡུལ་རང་ག་བ་གཅིག་བསྒོམ་ཡ་ལ་སོགས་པ་དང་དེ་འདྲས་ཀྱི་སྒོམ་པ་སྐྱོན་ཡོང་གི་འདུག་བྱས་ཙང་དེ་ཙུག་རུ་ཆ་མཚོན་པ་ཡིན་ན་སྒོམ་པ་དང་པོ་འདི་རེད་ཞེ་དྲག་ཡག་པོ་རེད་ད་ཡིན་པ་ཡིན་ནའི་ལས། སྤྱི་དང། སློབ་མ་རང་ལ་ཡང་རྒྱུན་རིང་གི་ག་རེ་ཟེར་མ་འོངས་པ་ལ་ཡང་ད་ཅིག་མི་ཚེའི་ནང་ཁུལ་ལ་ཡང་ཕན་ཐོགས་ཡོང་ཡག་ལ་ཡང་ཆེད་དུ་རང་ཡིན་པ་ཡིན་ན་ད། དང་པོ་ཉིད་ལ་དབུགས་འབྱུང་རྔུབ་ནས་བྱས་ནས་འགོ་རྩོམ་པའི་ཐོག་ནས་རིམ་པ་བྱས་ནས་ཕལ་ཆེར། ད་ཅིག་ལུས་ཚོར་སེམས་ཆོས་བཞི་དང་དེ་ལ་ཡང་ད་གཙོ་བོ་བསམ་སྟངས་ཡིན་པ་ཡིན་ན་ནི་ཅིག་གཞན་གཅེས་འཛིན་དང། གཞན་གཅེས་སུ་འཛིན་པ་མ་གཏོགས་རང་གཅེས་འཛིན་གྱི་བློ་དེ་དོར་ཐུབ་ཡག་གི་ཅིག། ཕལ་ཆེར་འདི་འདྲའི་རུ་སྒོམ་གྱི་རྣམ་གཞག་ནང་ཁུལ་ལ་འདི་འདྲའི་ཆ་ཚང་ཞིག་ཡོད་རེད་དཔེར་ན་ཆ་མཚོན་པ་ང་ཚོ་དྲན་པ་ཉེར་གཞག་སྒོམ་ནང་ཁུལ་མར་ཕབ་ཡོང་དུས་ཙམ་པར་ཡང་འདི་འདྲའི་གི་བྱང་ཆུབ་སེམས་ཀྱི་སྒོམ་སྟངས་ཀྱི་རྣམ་གཞག་ཡོད་རེད། བྱམས་པ་དང་སྙིང་རྗེ་གི་སེམས་ཀྱི་སྒོམ་སྟངས་རྣམ་གཞག་ཡོད་རེད་དེ་ནང་བཞིན་རང་གི་རང་ཙམ་མ་ཡིན་པར་སེམས་ཅན་གཞན་གྱི་སྒོམ་སྟངས་འདི་གའི་ཆ་ཚང་ཞིག་དྲན་པ་ཉེར་གཞག་སྒོམ་གྱི་རྣམ་གཞག་རིམ་པ་ནང་ཁུལ་ཡར་ལོགས་ཀ་ལོགས་ཀ་ལོགས་ཀ་འདི་འདྲ་གསུངས་པའི་སྐབས་ཡོད་རེད། བྱས་ཙང་དེ་ཙུག་རུ་ཆ་མཚོན་པ་ཡིན་ན་རིམ་པ་བྱས་ནས་ཅིག་ད་མན་ནུར་ཡིན་གཅིག་མིན་གཅིག་ཅིག་མཁས་པ་དང། ནི་ཉམས་ལེན་པ་འདི་འདྲས་འཚོགས་པའི་ཐོག་ནས་ཅིག། བཟོ་གནང་ཐུབ་པ་ཡིན་ན་ཨ་ནེ་སློབ་གྲྭ་ཁག་ལ་ཡང་ཕལ་ཆེར་ཕན་ཐོགས་ཡོང་མདོག་ཁ་པོ་རེད་དྲན་གྱི་འདུག་ལགས། གཞན་དག་ད་ལྟ་ང་ཚོའི་སློབ་གྲྭ་ཁག་ལ་ཡང་སྒོམ་གྱི་སེམས་རྩེ་གཅིག་པ་ནམ་རྒྱུན་དབུགས་འབྱུང་རྔུབ་ཙམ་ཞིག་སྒོམ་ཞུ་བ་ཡིན་ན་ཕལ་ཆེར་ཕན་ཨ་ཡོད་དྲན་པའི་གི་ཚོར་སྣང་དེ་ཡོང་གི་འདུག་ཡིན་པས་ད་ལྟ་ང་ཚོ་འདི་ལ་ཕལ་ཆེར་དྲན་པ་ཉེར་གཞག་ལ་སོགས་པའི་སྒོམ་གྱི་འདི་འདྲའི་སྒོམ་སྟངས་ཀྱི་འདི་འདྲའི་ག་རེ་ཟེར་ར།

ཨོ་ད་བྱས་ན་གི་ལ། གསན་པ་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་གཡང་སྒྲོན་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།